ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ་རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དྲུག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་གཉིས་པའི་ཚེས་བཅུ་དྲུག་གཟའ་ཕུར་བུའི་དགོང་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་འཆི་མེད་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིན་ཆེན་ཆོས་སྒྲོན་ཐུན་མོང་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། ད་རིང་ལས་རིམ་ཁག་གི་ཐོག་མར། བོད་ཀྱི་ལོ་སར་སླེབས་ལ་ཉེ་བ་དང་བསྟུན་ལྷ་ས་ཁུལ་དུ་གསང་བའི་བརྙན་མིག་མང་དུ་བཏང་སྟེ་ཞིབ་བཤེར་དམ་བསྒྲགས་བྱེད་བཞིན་ཡོད་པ་སོགས་རྒྱལ་སྤྱིའི་གསར་འགྱུར་ཁག་དང། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ནས Victoria མངའ་སྡེའི་གྲོས་ཚོགས་ཀྱི་གནད་ཡོད་མི་སྣ་ཁག་ཅིག་དང་ལྷན་དུ་མཇལ་འཕྲད་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ། དཔལ་ས་སྐྱ་པའི་ངོར་ཀླུ་ལྡིང་མཁན་ཆེན་གྱི་སྐུ་གདུང་ཞུགས་འབུལ་དང་འབྲེལ་གདུང་རྟེན་དང་གདུང་རུས་རིང་བསྲེལ་སོགས་ཀྱི་སྐུ་གདུང་མཆོད་རྟེན་བཞེངས་ཏེ་དད་རྟེན་དུ་ཉར་ཚགས་གནང་རྒྱུ་ཡིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གསན་རྒྱུ། དེ་ནས་དམིགས་བསལ་བཅར་འདྲིའི་ལེ་ཚན་ནང་རིང་མིན་ཕྱི་ཟླ་གསུམ་པ་ཤར་མ་ཐག་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་དང་ཆབ་སྲིད་གྲོས་ཚོགས་གཉིས་ཚོགས་ཀྱི་ཡོད་པ་དང་དེའི་ཐོག་རྒྱ་ནག་གི་སྲིད་བློན་དང་ཚོགས་ཆེན་གཉིས་ཀྱི་ཚོགས་གཙོ་རྗེས་ཤུལ་བྱེད་ཀྱི་ཡོད་པ་བཞིན་མ་འོངས་དཔོན་རིགས་གསར་པས་རྒྱ་ནག་སྤྱི་དང་ལྷག་པར་དུ་བོད་དོན་འཛིན་རྒྱུའི་སྲིད་བྱུས་སོགས་ཀྱི་སྐོར་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་འགོ་མ་བཙུགས་པའི་གོང། བོད་ཀྱི་ལོ་གསར་སླེབས་ལ་ཉེ་བ་དང་བསྟུན་ལྷ་ས་ཁུལ་གསང་བའི་བརྙན་མིག་མང་དུ་བཏང་སྟེ་ཞིབ་བཤེར་དམ་དྲག་བྱེད་བཞིན་ཡོད་པའི་སྐོར། སངས་རྒྱས་དཀོན་མཆོག་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད།
བོད་ཀྱི་ལོ་གསར་སླེབས་ལ་ཉེ་བ་དང་བསྟུན་བོད་ཀྱི་རྒྱལ་ས་ལྷ་ས་ཁུལ་དུ་རྒྱ་ནག་གཞུང་གིས་མི་མང་གི་འགྲོ་འདུག་ཐད་དམ་དྲག་བྱེད་བཞིན་ཡོད་པ་དང། ལོ་སར་རིང་གྲོང་མི་ཚོའི་འགོག་ཟོན་གྱི་འདུ་ཤེས་ཟབ་ཏུ་བཏང་ནས་སྤྱི་ཚོགས་བདེ་འཇགས་ལ་འགན་འཁུར་སྐོར་བརྗོད་ནས། ལྷ་སའི་བར་སྐོར་གཙོས་ཁྲོམ་སྲང་གང་སར་གསང་བའི་བརྙན་མིག་གསར་འཛུགས་བྱེད་བཞིན་ཡོད་པ་དང། སྤྱི་ལེ་གཅིག་ཙམ་ལས་མེད་པའི་སར་ཉེན་རྟོག་པའི་ས་ཚིགས་ཆེད་འཛུགས་ཀྱིས་ལམ་འགྲོ་བ་ཚོར་གང་བྱུང་སྐད་གཏོང་བ་དང་ཁ་པར་སྔོག་བཤེར་དང་ལུས་བཤེར་རིགས་བྱེད་བཞིན་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཞིང། ཆོས་འདི་གའི་གསང་སྨྱུག་ཆ་མ་བརྙན་པར་ལེན་ཆས་བདག་ཐུན་མང་མང་ཞིག་བཙུགས་བོའི་བདག་དུ་བའི་ཁ་པར་ལ་སོགས་པ་ཅིག་ཐུག་ཐུག་སྔོག་བཤེར་ཡིས་རེ་རེ་བུས་ལ་བཀག་ཏུ་མེད་དུ་ཡོད། བོད་ནང་གི་བོད་མི་གཅིག་ནས་མུ་མཐུད་བརྗོད་དོན་ལ། ཕྱི་ཟླ་གཉིས་པ་ནས་བཟུང་ཉེན་རྟོག་པ་དང་དྲག་ཆས་དམག་མི་འབོར་ཆེན་འགྲེམས་འཇོག་བྱས་ཡོད་པ་དང། དེ་མིན་དམག་མི་དང་ཉེན་རྟོག་སྒྲིག་ཆས་མེད་པའི་སོ་ཉུལ་བ་མང་བོ་འགྲེམས་འཇོག་བྱས་ཡོད་པ་རེད་ལ། དྲག་ཆས་དམག་མི་ཚོས་ཉིན་ལྟར་ཁྲོམ་སྲང་ཁག་ཏུ་སྐོར་གཡེང་དང། དེ་བཞིན་ཉེན་རྟོག་པས་བདེ་འཇགས་སྲུང་སྐྱོང་ཞེས་ཟ་ཁང་དང་ཚོང་ཁང་རེ་རེ་བཞིན་ཞིབ་བཤེར་བྱེད་བཞིན་ཡོད་པ་དང། མདོ་སྟོད་སྨད་གཉིས་ནས་ལྷ་སར་ཡོང་མཁན་མཆོད་མཇལ་བ་ཚོར་མགྲོན་ཁང་སོགས་སུ་དུས་ངེས་མེད་དུ་ཞིབ་བཤེར་བྱེད་བཞིན་ཡོད་པ་འགྲེལ་བརྗོད་གནང་བྱུང། ལྷ་ས་གྲོང་ཁྱེར་ནང་ཕྱི་ལོགས་ནས་ཉེ་བའི་ཡོང་སྒྱུར་གྱི་ཁག། དེ་བཞིན་ཕྱི་ཚེས་བཅོ་ལྔ་ཉིན་རྒྱ་ནག་གཞུང་འབྲེལ་ངོས་ནས་ལོ་སར་དང་འབྲེལ་ལྷ་སའི་ནོར་བུ་གླིང་ཁར་མཇལ་སྐོར་བ་ཚོ་གཏོང་རྒྱུ་ཡིན་ན་ཡང་མཆོད་མཇལ་བ་ཚོས་མིང་ཐོ་འགོད་པ་དང་ཐོབ་ཐང་ལག་འཁྱེར་སྟོན་དགོས་པ་སོགས་བརྗོད་ཡོད་པ་དང། སི་པན་དུ་གནས་སྡོད་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ནས་དེ་སྔ་འདི་ལྟ་བུ་མཆོད་མཇལ་ཙམ་བྱེད་པར་ཐོ་འགོད་དང། ལག་ཁྱེར་སྟོན་དགོས་པའི་གནས་ཚུལ་ཞིག་གོ་ཐོས་མ་བྱུང་ལ། ལོ་སར་དང་འབྲེལ་ནོར་བུ་གླིང་ཁར་རྒྱ་ནག་གཞུང་གིས་མཆོད་མཇལ་ཙམ་བྱེད་པར་དམ་དྲག་བྱེད་བཞིན་པ་ཞིག་ཡིན་པ་འགྲེལ་བརྗོད་གནང་བྱུང། བོད་ལུགས་ཚེས་གཅིག་གི་ཉི་མ་མཆོད་མཇལ་འདུག་པ་བར་དེ་ཚོ་ཚང་མ་ཆོས་ལུགས་ཀྱི་མཛད་སྒོ་དང་འབྲེལ་བ་ཆགས་འདྲ་བ་རོ། ཆོས་ལུགས་ལ་དམ་དྲག་བྱེད་ཀྱི་ཡོད་ཡ་དེ་རེད། གཞན་ཡང་རྒྱ་ནག་གཞུང་འབྲེལ་གྱིས་སྤེལ་བའི་བོད་ཀྱི་ལོ་སར་དང་འབྲེལ་བའི་གུང་སེང་བརྡ་ཐོ་ཞེས་པའི་ནང་བོད་ཀྱི་ལོ་སར་དེ་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་ནས་ཚེས་ཉི་ཤུ་རྩ་དྲུག་བར་ཉིན་བདུན་རིང་གཏོང་རྒྱུ་ཡིན་པ་དང། ལོ་སར་རིང་བདེ་འཇགས་ལས་དོན་འཐུས་ཤོར་རྩ་ནས་ཕྱིན་མི་ཆོག་པ་དང་བདེ་འཇགས་ལས་ཀ་བྱེད་མཁན་ཚོས་ལས་ཀ་བྱ་ཡུལ་ནས་གང་བྱུང་དུ་ལས་རེས་བྱེད་མཁན་མེད་པ་སོགས་ཀྱི་གནས་ཚུལ་ཐོན་རྒྱུ་གཏན་འགོག་དང་གལ་སྲིད་ཐོལ་བྱུང་གི་དོན་རྐྱེན་ཚབས་ཆེན་འཕྲད་ཚེ་གཏན་འབེབས་ལྟར་དུས་ཐོག་ཏུ་སྙན་སེང་ཞུ་བ་དང་ཐག་གཅོད་འོས་འཚམས་བྱས་ནས་མི་དམངས་མང་ཚོགས་ལ་བདེ་འཇགས་ཀྱི་ལོ་གསར་གཏོང་ཐུབ་པ་བྱེད་དགོས་སོགས་བཀོད་འདུག། རྒྱ་ནག་གཞུང་འབྲེལ་ངོས་ནས་ནམ་རྒྱུན་ལྷ་ས་ཁུལ་དུ་མི་མང་འདུ་འཛོམས་དང་དུས་དྲན་སོགས་ཀྱི་སྐབས་ཉེན་རྟོག་པ་འགྲེམས་འཇོག་ཤུགས་ཆེར་བྱེད་བཞིན་ཡོད་པ་རེད་ལ། རྒྱ་ནག་གཞུང་གིས་འདི་ལོ་བོད་ནང་སྤྱི་ཚོགས་བདེ་འཇགས་ཆེད་ཡིན་སྐོར་བརྗོད་ནས་དམ་དྲག་ཤུགས་ཆེར་བྱེད་བཞིན་ཡོད་པ་དང། ཉིན་ཤས་སྔོན་ཁྱུང་མཆུ་དང་རྔ་བ་ཕྱོགས་སུ་སྤྱི་ཚོགས་བདེ་འཇགས་ཆེད་ཡིན་སྐོར་བརྗོད་ནས་ཡིག་ཆ་ཞིག་ལ་ས་ཡིག་ཀྱང་རྒྱག་བཅུག་ཡོད་པའི་གནས་ཚུལ་ཐོན་ཡོད་པ་དང། མདོ་སྨད་བླ་བྲང་དང་སྐུ་འབུམ་སོགས་སུ་ཆོས་ཕྱོགས་ཀྱི་འདུ་འཛོམས་དེར་ཉེན་རྟོག་པ་འགྲེམས་འཇོག་གིས་ལྟ་བཤེར་ནན་མོ་བྱས་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གིས་བོད་ནང་དམ་དྲག་གི་སྲིད་བྱུས་ལག་བསྟར་བྱས་པའི་འོག་བོད་མི་གཞོན་སྐྱེས་ཚོར་ལས་ཀའི་གོ་སྐབས་མེད་སྟབས་དམག་ཞབས་ཁོངས་སུ་འཛུལ་ཞུགས་བྱེད་དགོས་འགྱུར་གྱི་ཡོད་པའི་གནས་ཚུལ་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་གནས་ན་གནས་ཚུལ་ཁུངས་ལྡན་མཁོ་སྤྲོད་བྱུང་བ་ཞིག་ལུང་འདྲེན་བྱས་པར་ལྟར་ན། བོད་སྤྱི་དང་ལྷག་པར་དུ་བོད་རང་སྐྱོང་ལྗོངས་ཟེར་བའི་ཁུལ་ད་ལྟའང་དམ་དྲག་དང་དབྱེ་འབྱེད་ཀྱི་སྲིད་བྱུས་མུ་མཐུད་ལག་བསྟར་བྱེད་བཞིན་ཡོད་པའི་རྐྱེན་གྱིས་བོད་པའི་སློབ་ཕྲུག་འདེམས་སྒྲུག་བྱེད་པའི་རིགས་གཅིག་ལ་དམིགས་བསལ་གོ་སྐབས་སྤྲད་པ་མ་གཏོགས་གཞན་མང་ཆེ་བ་རྒྱ་རིགས་སློབ་ཕྲུག་ཚོར་ལས་ཀའི་གོ་སྐབས་ཐོབ་ཀྱི་ཡོད་འདུག་དེ་འདྲའི་གནས་སྟངས་འོག་བོད་པའི་གཞོན་སྐྱེས་ཚོར་ལས་ཀའི་གོ་སྐབས་འདྲ་མཉམ་མེད་ཙང་རྒྱ་ནག་བཅིངས་འགྲོལ་དམག་མིའི་ཁོངས་སུ་འཛུལ་ཞུགས་བྱེད་དགོས་སུ་འགྱུར་གྱི་ཡོད་ལུགས་བཀོད་འདུག་དེ་དང་ཕྱོགས་མཚུངས་བོད་པའི་སློབ་གྲྭ་ཁག་གི་ནང་སློབ་མ་ཚོར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཁ་བྲལ་བ་རེད་ཟེར་བ་སོགས་ཀྱི་སློབ་གསོ་སྤྲད་ནས་ཕྲུ་གུའི་བསམ་བློ་གཏོང་ཕྱོགས་ཐོག་ལའང་འགྱུར་བ་གཏོང་རྒྱུའི་ཆབ་སྲིད་ཀྱི་དགོས་མཁོ་དང་བསྟུན་ནས་སློབ་སྦྱོང་སྤྲོད་ཀྱི་ཡོད་ལུགས་བཀོད་འདུག། ཡང་གོང་ཞུས་གནས་ཚུལ་རྣམས་མུ་མཐུད་ནས་བཀོད་པ་ལྟར་ན། བོད་ཀྱི་དཀར་མཛེས་ཞིང་ཆེན་གྱི་དཔལ་ཡུལ་རྫོང་དུའང་བོད་མི་ཚོའི་ཆོས་ཕྱོགས་ཀྱི་བྱེད་སྒོར་ཡང་དམ་དྲག་ཤུགས་ཆེ་བྱེད་བཞིན་པ་དང། དེ་བཞིན་ཁམས་ཁུལ་གྱི་སློབ་གཉེར་བྱེད་ཡུལ་དགོན་སྡེ་ཆེ་ཤོས་གྲས་ཡ་ཆེན་སྒར་དུ་ད་བར་དགེ་བཙུན་ཞལ་གྲངས་བཞི་སྟོང་དྲུག་བརྒྱ་ལྷག་ཙམ་ཕྱིར་འབུད་བཏང་ཟིན་པ་དང་གྲྭ་ཤག་བཞི་སྟོང་ཙམ་གཏོར་བཤིག་བཏང་བ་སོགས་རྒྱ་ནག་གཞུང་གིས་བོད་ནང་གི་གྲྭ་བཙུན་ཚོའི་ཆོས་ཕྱོགས་ཀྱི་སློབ་གཉེར་བྱེད་རྒྱུ་དང། སློབ་གྲྭའི་ནང་སློབ་མ་ཚོར་ཤེས་ཡོན་སློབ་གསོ་སྤྲོད་ཕྱོགས་ཐོག་གང་ཅིའི་ཐད་རྒྱ་ནག་གུང་ཁྲན་གྱི་ལྟ་གྲུབ་དང་སྲིད་བྱུས་སློབ་གསོ་སྤྲད་ནས་བོད་མིའི་འགྲོ་བ་མིའི་ཐོབ་ཐང་དང་རང་དབང་ལ་རྩིས་མེད་རྡོག་རོལ་བཏང་དང་གཏོང་བཞིན་ཡོད་ལུགས་བཀོད་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞེས་རོགས་གནང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས Victoria མངའ་སྡེའི་གྲོས་ཚོགས་ཀྱི་གནད་ཡོད་མི་སྣ་ཁག་ཅིག་དང་ལྷན་དུ་མཇལ་འཕྲད་གནང་ཡོད་པའི་སྐོར་ཨོ་རྒྱན་ལགས་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ནས Victoria མངའ་སྡེའི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་དང་མཇལ་འཕྲད་གནང་འདུག། ཕལ་ཡག་གི་དེ་ནས་ཁོ་རང་ཚོ་གི་མཛད་རིམ་ཅིག་བསྒྲིགས་བཞག་ཤག་དེའི་སྐབས་ལ་ཡག་དང་འདུག་དེ་ས་གནས་འཐུས་མི་གཅིག་དེ Sonia Furstenau ལགས་འདི་མཉམ་དུ་མཇལ་འཕྲད་བྱུང་སོང་དེ་རང་ནང་བཞིན་དེ་གདོད་མའི་མི་རིགས་ཀྱི་ད་ནི་དབུ་ཁྲིད First Nation ཞུ་དགོས་རེད་པ་འདི་གི་ཇོ
ཐོག་དང་ལྷན་ཅིག་ཉམས་རྟོགས་ཇི་འདྲའི་ལ་ཡང་དེ་འདྲའི་ཟས་ཀྱི་ཤུལ་བཞག་གཅིག་ཅིག་ཤོས་ཡིན། དེ་ཡང་འདི་ཟླའི་ཚེས་བཅོ་ལྔ་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་དང་བྱང་ཨ་རིའི་སྐུ་ཚབ་དོན་གཅོད་རྣམ་རྒྱལ་མཆོག་གྲུབ་ལགས་གཉིས Victoria མངའ་སྡེའི་གྲོས་ཚོགས་ཀྱི་གནད་ཡོད་མི་སྣ་ཁག་ཅིག་དང་མཇལ་འཕྲད་གནང་ནས་བོད་ནང་གི་གནས་སྟངས་སྤྱི་དང་ཡང་སྒོས་སུ་རྒྱ་གཞུང་གི་དམ་དྲག་སྲིད་ཇུས་བཅས་ལ་ངོ་སྤྲོད་གནང་སྐོར་དང་དེ་བཞིན་གནད་ཡོད་ས་གནས་བོད་རིགས་མི་མང་གི་གནས་སྟངས་ཁག་ལ་གཟིགས་སྐྱོང་ཡོང་བའི་གོ་བསྡུར། གནང་བ་སྐུ་ཚབ་དོན་གཅོད་རྣམ་རྒྱལ་མཆོག་གྲུབ་ལགས་ནས་ང་ཚོ་རླུང་འཕྲིན་ཁང་དུ་ངོ་སྤྲོད་གནང་བྱུང། ད་ལྟ་དཔལ་ལྡན་སྲིད་སྐྱོང་མཆོག་གིས་ད་དེ་ཁེ་ན་ཌ་གི་དེ་ས་གནས་གསུམ་ལ་ཕེབས་ཏེ་གཙོ་བོ་དེ་ད་ང་རང་ཚོ་བོད་རིགས་སྤྱི་མཐུན་ཚོགས་པ་ལ་ཡ་ད་ཅིག་མི་མང་ལ་ཡ་མཇལ་འཕྲད་གནང་ཡ་རེད་ད་ག་ནས་བྱས་བཀའ་ཤག་གིས་ད་དེ་ད་བོད་སྤྱི་པའི་ཀྱི་ཆེད་དུ་ད་ཆབ་སྲིད་དང་ཨ་ནི་བཙན་བྱོལ་སྤྱི་ཚོགས་ཀྱི་ད་བདེ་དོན་ཐོག་ལ་ཡ་ཨ་ནི་ཕྱག་ལས་ག་རི་གནང་གི་ཡོད་མེད་ལས་བྱ་ག་རི་ཡོད་མེད་དེ་གས་ངོ་སྤྲོད་གནང་ཡ་ད་མི་མང་ནས་ཡ་ད་ལྟའི་དགོངས་ཚུལ་དང་ཨ་ནི་ཡང་དགོངས་འཆར་ཡོད་པ་ན་དེ་གས་ལ་གསན་ཡ་བྱས། དེ་མིན་སྲིད་སྐྱོང་མཆོག་ནས Victoria གླིང་ཕྲན་ཁུལ་དུ་ཡོད་པའི་བོད་པའི་མི་མང་རྣམས་ལ་འཛིན་སྐྱོང་བཀའ་ཤག་གི་ལས་དོན་གནང་ཕྱོགས་དང་སྲིད་བྱུས་དང་འབྲེལ་བའི་སྐོར་ལ་གཏམ་བཤད་གནང་ཡོད་པ་མུ་མཐུད་འགྲེལ་བརྗོད་གནང་བྱུང། འཚམས་གཟིགས་སྐབས་ལ་ཡ་གཞོན་སྐྱེས་ལ་ཡ་དང། མཇལ་འཕྲད་གནང་ཡ་རེད་དེ་ག་ནང་བཞིན་གཞོན་སྐྱེས་ལ་ཡ། བཀའ་སློབ་ལམ་སྟོན་གནང་ཡ་རེད་གཞོན་སྐྱེས་ནས་ནི་ཅིག་དགོངས་འཆར་དང་དགོངས་ཚུལ་ག་རེ་ཡོད་པ་དེ་གས་ཡ་ཅིག་གསན་ཡ་དང་དེ་འབྲེལ་བ་དུས་ཡ་གི་དེ་གལ་ཆེན་པོ་བརྩི་དགོས་རེད། མ་ཟད་དེ་ཁུལ་དུ་ཡོད་པའི་བོད་རིགས་གཞོན་སྐྱེས་རྣམས་དང་ལྷན་དུ་གཏམ་བཤད་སོགས་གནང་ནས་འཛིན་སྐྱོང་བཀའ་ཤག་གི་ལས་དོན་དང་འབྲེལ་བའི་སྐོར་ལ་མཛད་འཆར་བསྐྱངས་ཡོད་པ་ཁོང་ནས་གསུངས་བྱུང། Calgary Alberta ལ་ཡ་ཕེབས་ཡ་དང Alberta ལ་ཡ་ཉིན་གཉིས་ཀྱི་རིང་ལ་ཡ། མི་མང་ལ་ཡ། མཇལ་འཕྲད་དང་དེ་ནང་བཞིན་ཨ་ནི། གཞོན་སྐྱེས་མཉམ་དུ་ཐུག་ཡ་བྱས་དེ་ནང་བཞིན་ཡ་གནས་ཡུལ་མི་སྣ་ཆེ་ཁག་མཉམ་དུ་མཇལ་འཕྲད་ཀྱི་དེ་འདྲའི་བྱེད་ཀྱི་མཛད་རིམ་ཡོད་ཅེས་བརྗོད་ཞུས་ཡ་ཡིན། དེ་མིན་འདི་ཚེས་བཅུ་དྲུག་ཉིན་སྲིད་སྐྱོང་མཆོག Calgary ས་ཁུལ་དུ་ཕེབས་ནས་བོད་རིགས་སྤྱི་མཐུན་ཚོགས་པ་དང་ས་གནས་མི་མང་ས་གནས་བོད་རིགས་གཞོན་སྐྱེས།

ད་དུང་སྲིད་སྐྱོང་མཆོག་བྱང་ཨ་རིའི་ཁུལ་དུ་མཛད་འཆར་ཁག་བསྒྲུབས་ནས་འདི་ཚེས་བཅུ་བཞི་ཉིན་ཝན་ཁུ་ཝ་ཁུལ་དུ་གཅིག་མཚུངས་ཀྱི་ས་གནས་བོད་རིགས་མི་མང་དང་གཞོན་སྐྱེས་ཁག་ཅིག་དང་གཏམ་བཤད་གནང་ཡོད་པ་སོགས་ཀྱི་ངོ་སྤྲོད་གནང་བྱུང། ཁེ་ན་ཌའི་གྲོང་ཁྱེར་ཀྲོ་རོན་ཏོ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས་རྒྱང་སྲིང་ཞུས་ཡོད། གསར་འགྱུར་གཞན་ཞིག་ལ།
རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཚོས་ཡུ་རོབ་སྤྱི་མཐུན་ལ་རྒྱ་ནག་མཉམ་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་གྲོས་མོལ་གནང་རྒྱུ་མཚམས་འཇོག་གནང་དགོས་ཞེས་འབོད་སྐུལ་ཞུས་འདུག་དེ་ཡང་ཁ་སང་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་སྦ་ར་སིལ་ནང་ཡོད་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་འཛམ་གླིང་ཝེ་གུར་ལྷན་ཚོགས་སོགས་འགྲོ་བ་མིའི་ཐོབ་ཐང་ཚོགས་པ་བཅུ་ཡིས་ཡུ་རོབ་སྤྱི་མཐུན་མཚན་ཐོག་ཞུ་སྙན་ཞིག་ཕུལ་ཡོད་པ་དེའི་ནང་རྒྱ་ནག་གཞུང་ནས་ད་བར་འགྲོ་བ་མིའི་ཐོབ་ཐང་ལ་རྩིས་མེད་རྡོག་རོལ་གཏོང་བཞིན་པའི་བྱ་སྤྱོད་ཐོག་སྙན་ཐོ་དང་གནོན་ཤུགས་སོགས་ཇི་ལྟར་སྤྲད་ཀྱང་དེར་འགྱུར་བ་མ་བཏང་བར་མུ་མཐུད་ནས་དྲག་གནོན་གྱི་སྲིད་ཇུས་འཛིན་བཞིན་ཡོད་སྟབས། རིང་མིན་ཡུ་རོབ་སྤྱི་མཐུན་གྱི་ངོས་ནས་རྒྱ་ནག་མཉམ་གྲོས་མོལ་གནང་རྒྱུ་དེ་མཚམས་འཇོག་གནང་དགོས་ལུགས་ཞུས་ཡོད་པ་རེད། གོང་ཞུས་སྙན་ཞུའི་ནང་གནད་དོན་མང་དག་ཞིག་བཀོད་ཡོད་པའི་ཁོངས་སུ་ཡུ་རོབ་སྤྱི་མཐུན་གྱིས་རྒྱ་ནག་ལ་བོད་དང་ཤིན་ཅང་ཧོང་ཀོང་བཅས་པའི་ནང་དྲག་གནོན་བྱེད་བཞིན་པ་དཔེར་ན་མི་སྣ་འཛིན་བཟུང་བཙོན་འཇུག་བྱས་པའི་ནང་བོད་པའི་ཚོང་པ་རྡོ་རྗེ་བཀྲ་ཤིས་ལགས་ཀྱིས་གཙོས་ཝི་གུར་དང་ཧོང་ཀོང་བའི་མི་སྣ་ཁག་ཅིག་མིང་འདོན་དང་ཆབས་ཅིག་བོད་ཀྱི་རིག་གཞུང་དམ་འཛིན་བྱེད་མཁན་རྩོམ་པ་པོ་དང་དོན་གཉེར་བ་མང་དག་ཅིག་གང་བྱུང་འཛིན་བཟུང་བཙོན་འཇུག་བྱས་ནས་བོད་མིའི་ཆོས་དང་རིག་གཞུང་ལ་དམ་དྲག་ཤུགས་ཆེ་བྱེད་ཀྱི་ཡོད་རེད་ཅེས་བཀོད་འདུག་དེ་དང་ཕྱོགས་མཚུངས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ནས་ཞུ་སྙན་དེའི་ནང། ཡུ་རོབ་སྤྱི་མཐུན་གྱི་ངོས་ནས་བོད་དང་ཤིན་ཅང་སོགས་ཀྱི་ནང་རྒྱ་ནག་གཞུང་ནས་དྲག་གནོན་གྱི་སྲིད་བྱུས་ལག་བསྟར་བྱེད་བཞིན་པ་དེ་དག་མཚམས་འཇོག་ཡོང་ཐབས་དང་རྒྱ་ནག་གི་ངོས་ནས་དོན་དམ་པའི་འགྱུར་བ་གཏོང་རྒྱུའི་གནོན་ཤུགས་ཆེ་ཙམ་སྤྲོད་གནང་ཐུབ་ཐབས་གནང་གལ་ཆེ་བ་ལས་དེ་མིན་གྲོས་མོལ་གནང་བ་ཙམ་གྱིས་འགྲིག་ཐབས་ཡོད་མ་རེད་ལ་དེས་ཡུ་རོབ་སྤྱི་མཐུན་གྱི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་གི་ལྟ་གྲུབ་དང་འགལ་འཛོལ་འགྲོ་གི་ཡོད་རེད་ཅེས་བརྗོད་དེ་ཞུ་སྙན་ཕུལ་མཁན་གྱི་འགྲོ་བ་མིའི་ཐོབ་ཐང་ཚོགས་པ་དེ་དག་གིས་ཡུ་རོབ་སྤྱི་མཐུན་གྱིས་རྒྱ་ནག་མཉམ་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་གྲོས་མོལ་ཁ་ཡོད་ལག་ཡོད་ཀྱི་འགྱུར་བ་ཐེབས་པ་ཞིག་མ་བྱུང་ན་གྲོས་མོལ་གནང་བ་ཙམ་གྱིས་འགྲིག་ཐབས་མེད་ལུགས་ཞུས་ཡོད་པ་རེད། སྤྱིར་བཏང་ཡུ་རོབ་སྤྱི་མཐུན་དང་རྒྱ་ནག་གཉིས་དབར་ཕྱི་ལོ་ཉིས་སྟོང་བཅུ་དགུ་ནས་བཟུང་གྲོས་མོལ་གནང་ཐུབ་མེད་ཅིང་འགྲོ་བ་མིའི་ཐོབ་ཐང་གི་ཐད་སེམས་འཚབ་བྱེད་གཞིའི་གནས་སྟངས་མུ་མཐུད་གནས་ཡོད་པ་འགྲོ་བ་མིའི་ཐོབ་ཐང་ཚོགས་པ་མཉམ་འབྲེལ་གྱིས་སྤྱི་བསྒྲགས་སྤེལ་བའི་ནང་འགྲེལ་བརྗོད་གནང་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་དཔལ་ས་སྐྱའི་ངོར་ཀླུ་ལྡིང་མཁན་ཆེན་གྱི་སྐུ་གདུང་ཞུགས་འབུལ་དང་འབྲེལ་གདུང་ཐལ་དང་གདུང་རུས་རིང་བསྲེལ་སོགས་ཀྱི་སྐུ་གདུང་མཆོད་རྟེན་བཞེངས་ཏེ་དད་རྟེན་དུ་ཉར་ཚགས་གནང་རྒྱུ་ཡིན་པའི་སྐོར་འདི་གའི་གསར་འགོད་པ་བློ་དཔལ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད། བོད་བརྒྱུད་ནང་བསྟན་སྤྱི་དང་བྱེ་བྲག་དཔལ་ལྡན་ས་སྐྱ་པ་གི་བསྟན་པ་ལ་ཕྱག་རྗེས་ཆེན་པོ་འཇོག་གནང་མཛད་པ། སྐྱབས་རྗེ་ངོར་ཀླུ་ལྡིང་མཁན་ཆེན་འཇམ་དབྱངས་བསྟན་པའི་ཉི་མ་གྲུབ་པའི་རྒྱལ་མཚན་དཔལ་བཟང་པོ་མཆོག། དགུང་ལོ་དགུ་བཅུ་གོ་གཉིས་ཀྱི་སྟེང་དགོངས་པ་རྫོགས་པར་བརྟེན། དཔལ་ལྡན་ས་སྐྱ་པ་གི་བསྟན་བདག་བླ་ཆེན་དང་ཆོས་བརྒྱུད་འཛིན་པ་ཡོངས་ནས་དགོངས་རྫོགས་མཆོད་འབུལ་རྒྱ་ཆེ་དང་འབྲེལ། སྤྱི་ཟླ་བ་གཉིས་པ་གི་ཚེས་པ་བཅུ་དྲུག་གི་ཉི་མ་རྒྱ་གར་བྱང་ཕྱོགས་ལྡེ་ར་ལྡུན་གྱི་གདན་ས་ངོར་ཨེ་ཝཾ་ཆོས་ལྡན་དུ། དཔལ་ས་སྐྱའི་གོང་མ་ཁྲི་ཆེན་རྡོ་རྗེ་འཆང་གིས་དབུས་པ་གི་སྐྱབས་མགོན་གོང་མ་ཁྲི་འཛིན་རྣམ་པ་གཉིས་དང་ས་ངོར་ཚར་གསུམ་གྱི་བསྟན་བདག་བླ་ཆེན་རྣམ་པ་དང། མཁན་བླ་སྤྲུལ་ཧ་ཅང་མང་པོ་གདན་འཛོམས་ཀྱིས་རྡོར་སེམས་དང་ཀྱེ་རྡོར། རིགས་གསུམ་སྤྱིའི་སྦྱིན་སྲེག་སོགས་སྦྱིན་སྲེག་རྣམ་པ་ལྔ་གི་སྒོ་ནས་སྐུ་གདུང་ཞུགས་འབུལ་གནང་བ་སོགས། གདན་ས་ངོར་མ་དགོན་གྱི་དབུ་འཛིན་མཁན་པོ་མཁྱེན་བརྩེ་ལགས་ནས་འགྲེལ་བརྗོད་གནང་གི་འདུག།
རེད་ད། དེ་རིང་དྲིན་ཅན་བདེ་བར་གཤེགས་པ་མཁན་ཆེན་རྡོ་རྗེ་འཆང་གི་སྐུ་གདུང་རིན་པོ་ཆེ་ཞུགས་འབུལ་གནང་ཡ་གི་ཉིན་མོ་དེ་ཆགས་ཀྱི་ཡོད་རེད་ད། ཞུགས་འབུལ་དེ་གཙོ་བོ་སྦྱིན་སྲེག་ཁག་ལྔ་ཡི་ཐོག་ནས་ཞུགས་འབུལ་འོ་དེ་འདྲ་ཞིག་གནང་གི་ཡོད་རེད། སྦྱིན་སྲེག་ཁག་ལྔ་དེ་ཡང་རྡོ་རྗེ་སེམས་དཔའི་སྦྱིན་སྲེག་དང་ཀྱེ་རྡོ་རྗེའི་སྦྱིན་སྲེག། ཨེ་ནི་རིགས་གསུམ་སྤྱིའི་སྦྱིན་སྲེག་དང་ཀུན་རིག་སྦྱིན་སྲེག་མཁའ་སྤྱོད་ཀྱི་སྦྱིན་སྲེག་བཅས་སྦྱིན་སྲེག་རྣམ་པ་ལྔ་ཡི་ཐོག་ནས་ཞུགས་འབུལ་གནང་གི་ཡོད་རེད། ཞུ་ཡ་དང་ནི་ད་སྦྱིན་སྲེག་ཁག་གི་ཚོགས་མགོན་གཙོ་བོ་ལ་ཡ་ཨེ་ནི་སྐྱབས་མགོན་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་དང་ཨེ་ནི་སྐྱབས་མགོན་ཁྲི་འཛིན་རྣམ་པ་གཉིས། དེ་ག་ནང་བཞིན་ཨེ་ནི་ཨ་ད་ས་སྐྱ་ཕོ་བྲང་ཁག་གཉིས་ཀྱི་སྐུའི་གདུང་སྲས་རྣམ་པ་དང་དེ་ནས་ངོར་པའི་ཁྲི་པ་མཁན་རིན་པོ་ཆེ་རྣམ་པ་གཉིས།

སྐྱབས་རྗེ་ངོར་ཀླུ་ལྡིང་མཁན་ཆེན་འཇམ་དབྱངས་བསྟན་པའི་ཉི་མ་གྲུབ་པའི་རྒྱལ་མཚན་མཆོག། སྤྱི་ལོ་ཉིས་སྟོང་ཉེར་གཉིས་ལོ་གི་ཟླ་བ་བཅུ་གཉིས་པ་གི་ཚེས་པ་ཉེར་བརྒྱད་ཀྱི་ཉིན། རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་དགོངས་པ་རྫོགས་ཡོད་པ་དང། ཁོང་གི་སྐུ་གདུང་ཞུགས་འབུལ་གྱི་རྗེས་སུ་གདུང་ཐལ་དང་གདུང་རུས། རིང་བསྲེལ་སོགས་སྐུ་གདུང་མཆོད་རྟེན་དུ་བཞུགས་སུ་གསོལ་ཏེ། རྒྱ་ཆེའི་དད་ལྡན་མང་ཚོགས་ཀྱི་དད་པའི་རྟེན་དུ་ཉར་ཚགས་གནང་རྒྱུ་ཡིན་འདུག་ཅིང།

སྐུ་འདྲ་བཞེངས་ཡག་མཆོད་རྟེན་བཞེངས་ཡག་གིས་མཚོན་པས་ད་དད་པའི་རྟེན་ལ་ཡང་ཉར་ཚགས་གནང་གི་རེད། འོ་དེ་འདྲ་ཅིག་བྱེད་ཡ་ཡིན།
སྐྱབས་རྗེ་ཀླུ་ལྡིངས་མཁན་ཆེན་བདེ་བར་གཤེགས་པ་ཁོང་ནི་བསྟན་པ་སྤྱི་སྒོས་ལ་ཕྱག་རྗེས་ཆེ་བ་དང། ལྷག་པར་དུ་དཔལ་ལྡན་ས་སྐྱ་པ་ལ་འཆད་ཉན་དང་དབང་ལུང་མན་ངག་སོགས་སྤེལ་བར་བཀའ་དྲིན་ཤིན་ཏུ་ཆེ་བར་བརྟེན། ཚང་མས་ཧ་ཅང་རྩ་ཆེན་པོར་བརྩིས་ཏེ་སྦྱིན་སྲེག་གི་དབུ་བཞུགས་དུ། སྐྱབས་མགོན་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་དང། སྐྱབས་མགོན་གོང་མ་ཁྲི་འཛིན་རྣམ་པ་གཉིས། གདུང་སྲས་རྣམ་པ་དང་ཁྲི་པ་རྣམ་པ་སོགས་ཕེབས་ཡོད་པ།

སྐྱབས་རྗེ་ཀླུ་ལྡིངས་མཁན་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་ནི་ཡབ་ཤར་ཆེན་ཀླུ་ལྡིངས་པ་བཀྲ་ཤིས་རྒྱལ་མཚན་དང། ཡུམ་དཔོན་སྐྱིད་གཉིས་ཀྱི་སྲས་སུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་གཅིག་གི་ལོར་འཁྲུངས་ཏེ། རིམ་པས་དགུང་ལོ་ཉེར་བཞི་པར་ངོར་ཨེ་ཝམ་ཆོས་ལྡན་གྱི་མཁན་ཁྲིར་ཕེབས་པ་དང། དགུང་ལོ་ཉེར་དགུ་ལ་རྒྱ་གར་དུ་ཕེབས་ནས་སྒང་ཏོག་ཏུ་ས་ངོར་ཆོས་ཚོགས་གསར་འཛུགས་མཛད་པ། རྒྱ་གར་རྡེ་ར་རྡུན་མངའ་ཁོངས་སུ་ངོར་མ་དགོན་གསར་བཞེངས་ཀྱི་ཐུགས་འགན་གཙོ་བོ་བཞེས་པ། བོད་ནང་དུའང་ཐེངས་མ་གཉིས་ཕེབས་ཏེ། ངོར་མ་དགོན་ཉམས་གསོ་གནང་བ་སོགས་ཀྱི་བསྟན་པ་འཛིན་སྐྱོང་གི་མཛད་ཁུར་རྒྱ་ཆེན་པོ་བཞེས་གནང་མཛད་ཡོད་ཅིང། སྐུ་གདུང་ཞུགས་འབུལ་དེར་སྲིད་ཚབ་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་མཆོག་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག། རྒྱ་གར་རྒྱལ་ཡོངས་གྲངས་ཉུང་མི་རིགས་ལྷན་ཚོགས་ཀྱི་ཚོགས་མི་རིན་ཆེན་ལྷ་མོ་ལགས་དང། རྒྱལ་སྤྱིའི་ནང་བའི་མཐུན་ཚོགས་ཀྱི་ཚོགས་གཙོ་ཚེ་རིང་དབང་ཕྱུག་ལགས། ལ་དྭགས་ནང་ཚོགས་དང་དགོན་ཚོགས་ཀྱི་ཚོགས་གཙོ་རྣམ་པ་སོགས་ཀྱང་ཆེད་བཅར་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་འབད་ཡིན། གསར་འགྱུར་མུ་མཐུད་ནས་གསན་ཞུ་རོགས་གནང། རྒྱ་ནག་གིས་ཐེ་ཝན་ཐོག་ཉེན་བརྡ་གཏོང་བཞིན་པའི་བྱ་སྤྱོད་ལ་རྒྱལ་སྤྱིའི་ཐོག་ནས་དོགས་ཟོན་གནང་དགོས་ལུགས་ཨ་མི་རི་ཀས་འབོད་སྐུལ་གནང་འདུག་རི་ཊར་གསར་ལས་ཁང་ནས་གནས་ཚུལ་སྤེལ་བར་གཞིགས་ན། ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་དྲུང་ཆེ་གཞོན་པ་ཝེན་ཏི་ཤེར་མཱན་མཆོག་གིས་ཉེ་ཆར། Brookings Institute ཞེས་པའི་འཐབ་ཇུས་ཉམས་ཞིབ་བསྟི་གནས་ཁང་དུ་གཏམ་བཤད་གནང་བའི་སྐབས། ང་ཚོ་ཨ་མི་རི་ཀའི་ངོས་ནས་རྒྱ་ནག་གཅིག་ཅེས་པའི་སྲིད་ཇུས་འོག་ཐེ་ཝན་གྱི་སྲུང་སྐྱོབ་དང་རྒྱབ་སྐྱོར་བྱེད་ཀྱི་རེད། དེར་གཞིགས་པས་རྒྱ་ནག་གི་ངོས་ནས་ཀྱང་བསམ་ཤེས་བྱས་ཏེ་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་སོགས་ཐེ་ཝན་ལ་འཚམས་གཟིགས་ཕེབས་པ་དེར་ཁ་གཡོགས་ཏེ་ཐེ་ཝན་ཐོག་དམག་ཤུགས་ཀྱི་སྡིགས་ར་མ་སྐུལ་བའི་རེ་བ་ཡོད་ཅེས་གསུངས་འདུག་ཡང་ཁོང་གིས་མུ་མཐུད་ནས་དཔེ་མཚོན་ལྟ་བུར། ར་ཤི་ཡས་ཡུག་རེན་ཐོག་བཙན་གནོན་བྱས་ཏེ་དམག་འཁྲུག་བརྒྱབ་པ་དེའི་རྐྱེན་གྱིས། ད་ཆ་རྒྱལ་སྤྱིའི་ཐོག་རྡོ་སྣུམ་དང་བཟའ་བཅའི་རིན་གོང་འཕར་བ་སོགས་དཀའ་ངལ་ཧ་ཅང་ཆེན་པོ་འཕྲད་བཞིན་ཡོད་པ་ནས་སློབ་གསོ་ལེན་ཏེ་ཐའེ་ཝན་གྱི་རྙོག་ཟིང་བྱུང་བ་ཡིན་ན་གོང་ཞུས་གནས་ཚུལ་དང་འདྲ་མཚུངས་ཆགས་རྒྱུའི་ཉེན་ཁ་ཡོད་པ་རྒྱལ་སྤྱིའི་ཐོག་ནས་རྒྱ་ནག་ལ་བརྡ་ལན་སྤྲོད་དགོས་ཀྱི་རེད་ལ། གལ་སྲིད་ཐའེ་ཝན་ལ་རྒྱ་ནག་གིས་དམག་དོན་གྱི་ཉེན་ཁ་བཟོས་པ་ཡིན་ན་དེས་རང་བཞིན་གྱིས་རྒྱལ་ཁབ་ཚང་མར་དོ་ཕོག་འགྲོ་རྒྱུ་ཡིན་པ་ཤེས་རྟོགས་ཐུབ་པ་དགོས་ཀྱི་རེད་ཅེས་རྒྱ་ནག་དང་འཛམ་གླིང་ཡུལ་གྲུ་གཞན་ལའང་ཨ་མི་རི་ཀས་འབོད་སྐུལ་གནང་ཡོད་པ་རེད། སྤྱིར་བཏང་ཨ་མི་རི་ཀའི་ངོས་ནས་རྒྱ་ནག་གཅིག་ཅེས་པའི་ལངས་ཕྱོགས་འཛིན་ཏེ་ལོ་ངོ་མང་པོའི་རིང་དམིགས་བསལ་གཞུང་འབྲེལ་དང་གྲོས་ཚོགས་ཀྱི་འཐུས་མི་སོགས་དངོས་བྱུང་གི་ཐོག་ནས་འབྲེལ་བ་གནང་གི་ཡོད་ཀྱང་སྔ་ལོ་རྒྱ་ནག་གི་དགག་བྱ་དང་སྐྱོན་བརྗོད་བྱེད་མིན་ལ་མ་ལྟོས་པར་སྐབས་དེའི་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ་ལྕམ་ནན་སི་པེ་ལོ་སི་མཆོག་གིས་གཙོས་རིམ་པས་གྲོས་ཚོགས་འཐུས་མི་དང་གཞུང་འབྲེལ་མི་སྣ་སོགས་ཐེ་ཝན་ནང་འཚམས་གཟིགས་ཕེབས་པ། དེས་རྐྱེན་པས་ཐེ་ཝན་ཐོག་རྒྱ་ནག་གི་དམག་དོན་གྱི་སྡིགས་ར་ཡང་སེ་བསྐུལ་གྱི་ཡོད་རེད་ཅེས་བཀོད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞུགས་རོགས་གནང། དམིགས་བསལ་བཅར་འདྲིའི་ལེ་ཚན་ནང་རིང་མིན་ཕྱི་ཟླ་གསུམ་པ་ཤར་མ་ཐག་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་དང་ཆབ་སྲིད་གྲོས་ཚོགས་གཉིས་ཀ་ཚོགས་ཀྱི་ཡོད་པ་དང། དེའི་ཐོག་རྒྱ་ནག་གི་སྲིད་བློན་དང་ཚོགས་ཆེན་གཉིས་ཀྱི་ཚོགས་གཙོ་ཕྱིར་བཞུད་བྱེད་ཀྱི་ཡོད་པ་བཞིན་མ་འོངས་དཔོན་རིགས་གསར་པས་རྒྱ་ནག་སྤྱི་དང་ལྷག་པར་དུ་བོད་དོན་ཐོག་འཛིན་རྒྱུའི་སྲིད་བྱུས་སོགས་ཀྱི་སྐོར་ལ་བྱང་ཨ་མེ་རི་ཀའི་སྐུ་ཚབ་དོན་གཅོད་ལས་ཁང་གི་བོད་རིགས་འབྲེལ་མཐུད་དང་བོད་དང་རྒྱ་ནག་གི་གནད་དོན་ཉམས་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་སུ་འཆི་མེད་ལགས་ནས་བཀའ་འདྲི་ཞུས་ཏེ་ཕྱོགས་སྒྲིག་ཞུས་པ་ཞིག་གསན་གནང་གི་རེད། ཀུན་དགའ་ལགས་སྐུ་ཁམས་བཟང། ད་རིང་ང་ཚོའི་ལེ་ཚན་ནང་བཀའ་མོལ་གནང་ཡག་ལ་དུས་ཚོད་བཏོན་གནང་བ་ཐུགས་རྗེ་ཆེ།

ད་ད་རེས་འདི་ན་དེ་ཅིག་ག་རེ་ཅིག་རེད་ཟེར་ན། ད་ལྟ་རྒྱལ་ཁབ་ཀྱི་སྲིད་བློན་སུ་ཡིན་མིན། ཆབ་སྲིད་གྲོས་ཚོགས་ཁོངས་སུ་སུ་ཡིན་མིན། ཨ་ནི་མི་དམངས་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་ཀྲུའུ་རེན་སུ་ཡིན་མིན། དེ་གས་དེ་ད་གཏན་འཁེལ་མེད་ད་ཡིན་རྒྱུ་ད་ཁ་སང་ཏང་གི་ཚོགས་ཆེན་ཉི་ཤུ་ཚོགས་པའི་སྐབས་ལ་ཡང་ཚོགས་འདུ་ཚར་ད་པ་ཁོང་ཚོ་རྒྱུན་ལས་མི་བདུན་དེ་ཨ་ནི་ཕྱི་ནང་གི་གསར་འགོད་པ་ལ་ཐུག་པའི་སྐབས་ལ

གྱུར། ལི་ཁེ་ཆང་འདུག་སེ་གྱུར་སོང་ན་ནི་ལི་ཆང་དེ་སྲིད་བློན་ཆགས་འགྲོ་གི་རེད། ལི་ཆང་དེ་སྲིད་བློན་ཆགས་འགྲོ་གི་རེད། སྲིད་གྲོས་ཀྱི་རེད་ད་ཚོགས་གཙོ་དེ་ད་ལྟ་ཝང་ཡང་རེད་ད་དེ་སུ་ཆགས་ཀྱི་རེད་ཟེར་ན་ཕལ་ཆེར་འདུག་སེ་ཆགས་པ་བྱས་ནི་ཡིན་ན་དེ་ཝང་ཧུ་ཉིང་ཆགས་འགྲོ་གི་རེད། ཨ་ནི་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་དེ་ཕལ་ཆེར་འདུག་སེ་ཟེར་ནི་ལི་ཀྲན་ཧྲུའུ་ཆགས་འགྲོ་གི་རེད་འོ་ད་དེ་གས་དེ་མི་གས་ཡ་གཏན་འཁེལ་བྱས་བྱས་ཁོང་ཚོ་ཁྱབ་བསྒྲགས་བྱས་ཨ་ནི་འདུག་སེ་ད་དེ་ཚོགས་འདུའི་ནང་ནས་འདུག་སེ་ཐག་ཆོད་སོང་ཟེར་ཟེར་ད་དེ་འདྲས་རང་ཤི་གོ་འདོད་རེད། ཚོགས་འདུའི་ནང་ཐག་ཆོད་ལུགས་རེད་ད་དེ་ཚོགས་འདུ་མ་ཚོགས་གོང་ལ་ཡང་ས་གནས་ཁག་ལ་ཡང་སྔོན་ཚུད་ནས་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་འདི་ད་སྲིད་ཡང་ཚོགས་མི་གཉིས་ཙམ་ཚོགས་ཀྱི་རེད། ཚོགས་འདུ་ཚོགས་བཞིན་ཨ་ནི་དམ་དེ་སྐད་བྱེད་ད་ནང་དོན་རང་འདི་ཨ་ནི་ཚོགས་འདུའི་སྒང་ལ་ཡང་ག་རེ་ཟེར་ན་ད་ག་རེ་ཐག་ཆོད་ཡ་ཡིན་མ་ཡིན་ལེ་ལེ།

ཆབ་སྲིད་གྲོས་ཚོགས་ཀྱི་ཚོགས་གཙོ་ཙམ་མ་ཟད་ཐེ་ཝན་གྱི་གནད་དོན་ཐོག་ལ་ད་ཀྱི་ཐག་གཅོད་བྱེད་ཡག་རེད་དེ་ཚོ་ཚང་མ་ད་ཝང་ཧུ་ཉིང་གིས་ཐག་བཅད་ཀྱི་འདུག་ག་དེ་བྱས་དུས་ད་རེས་ཉེ་ཆར་ཐེ་ཝན་གྱི་གོ་མིན་ཏང་ཚོགས་པའི་ཚོགས་གཙོ་གཞོན་པ་བཅས་ཏེ་པེ་ཅིན་སླེབས་རྗེས་ཝང་ཧུ་ཉིང་དང་ཐུག་འཕྲད་བྱས་དེ་འདྲ་བྱས་འདུག་དེ་བྱས་དུས་དེང་སང་ད་ཅིག་གི་རྒྱ་ནག་སྐམ་ས་དང། ཐེ་ཝན་བར་ལ་འབྲེལ་བ་དེ་ཛ་དྲག་པོ་ཡོད་ལ་ཨ་རི་དང་རྒྱ་ནག་བར་འབྲེལ་བ་དེ་དེང་སང་ཅིག་གི་ཛ་དྲག་དང་ད་ཅིག་འབྲེལ་ལམ་སྡུག་པོ་ཅིག་ཀྱང་སླེབས་བསྡད་པ་རེད་དེ་འདྲའི་ཅིག་གི་གནས་སྟངས་ཐོག་ནས་ཡང

ད་ཆབ་སྲིད་གྲོས་ཚོགས་ཚོགས་གཙོ་འདི་ཝང་ཧུའུ་ཉིང་ཆགས་ཀྱི་ཡོད་ན་ཨ་འདི་བོད་ལ་ཡང་ཏན་ཏན་གནད་འགག་ཆེན་པོ་ཞེ་པོ་རེད་རྒྱུ་མཚན་གཙོ་བོ་ག་རེད་ཟེར་ན། ཀྲུང་དབྱང་བོད་ཀྱི་འགོ་ཁྲིད་ལས་དོན་ཚོགས་ཆུང་ཟེར་གྱི། ད་ཀྲུང་དབྱང་བོད་ཀྱི་འགོ་ཁྲིད་ལས་དོན་ཚོགས་ཆུང་འདིའི་ནང་ལ་ཡང་སྟབས་དང་པོ་དང་གནས་ཚུལ་ཕྲ་ཡག་བྱས་པ་ཡིན་ན་ཁྱོན་བསྡོམས་པས་ཀྱི་མི་བཅོ་ལྔ་བཅུ་དྲུག་ཅིག་རྒྱུག་གི་རེད། ད་འདིའི་ནང་ལ་ཡང་བོད་ཀྱི་འབྲེལ་བ་ཆགས་པའི

འགན་འཛིན་རྙིང་པ་དེ་བརྗེ་པོ་བརྒྱབ་བྱས་ད་འགན་འཛིན་གསར་པ་འདི་ཕན་ཡུའེ་ཟེར་བསྐོ་བཞག་བྱས་པ་རེད། དེ་ཡིན་དུས་ད་འགོ་ཁྲིད་མི་སྣ་ང་ཚོ་ད་རེས་འགོ་ཁྲིད་མི་སྣའི་འཕོ་འགྱུར་གླེང་བ་དང་ཆབས་ཅིག་ཏུ་ད་ང་ཚོ་བོད་པ་གཅིག་ངོས་ནས་བལྟས་པ་ཡིན་ན་ཝང་ཧུའུ་ཉིང་གིས་གཅིག་ག་རེ་ཟེར་ན་ཀྲུང་དབྱང་བོད་འགོ་ཁྲིད་ལས་དོན་ཚོགས་ཆུང་ཚོགས་གཙོ་བྱས། ཨན་འདིའི་སྒང་ལ་ཡང་ཀྲུང་དབྱང་འཐབ་ཕྱོགས་གཅིག་གྱུར་ཁང་གི་བློན་ཆེན་ཧྲི་ཐའེ་ཧྥང་གཉིས། ཀྲུང་དབྱང་མི་རིགས་དོན་གཅོད་ཨུ་ཡོན་ལྷན་ཁང་གི་ཕན་ཡུའེ་གསུམ། དེ་ག་གསུམ་འདི་ད་ག་རེ་ཆགས་ཡོད་རེད་ཟེར་ན་གསར་པ་རེད། ད་གསར་པ་ཟེར་ནས་ཝང་ཧུའུ་ཉིང་ཡིན་པ་རེད་དེ་བོད་དང་འབྲེལ་བ་ཡོད་པའི་ལས་ཁུངས་གཙོ་བོ་དེ་དེ་ག་གསུམ་ཆགས་ཡོད། བྱས་ཙང་དེ་ག་གསུམ་ཆགས་ཀྱི་ཡོད་དུས་དེ་ག་གསུམ་དེ་མ་འོངས་པར་ཡང་སྐད་ཆ་བཤད་པ་ཡིན་ནའི་རེད། རྩོམ་ཡིག་བྲིས་པ་ཡིན་ནའི་རེད་དེ་ཐད་ཀར་བོད་དང་འབྲེལ་བ་ཡོད་དུས་ད་ཉམས་ཞིབ་གནང་མཁན་ཡིན་ན།

ཅིག་གིས་ཡང་ལྟ་བ་མ་འདྲ་འདྲ་ཡོང་གི་འདུག་ཨང་དེས་ཁ་ཤས་ལྷུག་ཙམ་ཁ་ཤས་དམ་ཙམ་འདྲ། དེ་འདྲའི་ཐོག་ནས་ཡང་བོད་ཀྱི་གནད་དོན་ཐོག་ལ་ཁོང་ཚོ་བཞག་དགོས་ཡ་དེ་ཁོང་ཚོས་ག་འདྲ་རེད་ཟེར་ན་ད་ཅིག་ཡང་ཞི་ཅིན་ཕིན་ནང་བདག་གི་ཞི་ཅིན་ཕིན་གྱི་གང་བཤད་སྒྲུབ་མཁན་རེད་ཟེར་ན་ག་འདྲ་རེད་ཟེར་ན། ད་ཁོང་ཚོ་གསུམ་བཞག་ཡ་དེ་ག་རེ་རེད་ཟེར་ན་ད་ཞི་ཅིན་ཕིན་ད་རེས་སྔར་བྱུང་མ་མྱོང་བའི་བྱས་རྗེས་ལས་ཡུན་གཉིས་ལོ་བཅུ་རྫོགས་ནས་ད་ག་འདྲ་ན་ཉིན་གཅིག་འདུག་བཅུ་གཅིག་ནང་ནས་ཡང་ཁོང་ཚོའི་ཚོགས་འདུ་གཞན་དག་མང་པོ་ཚོགས་འདི་གས་འདི་འོག་གྲ་སྒྲིག་བྱེད་ག་འདྲ་ཏང་ཚོགས་ཆེན་བཅུ་པ་ལ་ཞི་ཅིན་ཕིང་ལས་རྒྱུན་གསུམ་པ་དེ་འགོ་ཚུགས་ཀྱི་རེད་ད། དེ་ཡིན་དུས་ལས་རྒྱུན་གསུམ་པའི་ནང་ལོགས་ལ་ཡང་འགོ་ཚུགས་ཡོང་དུས་འཛམ་བུ་གླིང་ཁྱོན་ནས་ཏང་གི་ཚོགས་ཆེན་འདི་ལ་དོ་སྣང་བྱེད་པ་འདི་ནང་ནས་དོ་སྣང་བྱེད་ཆེ་ཤོས་གཅིག་གི་ག་རེ་ཟེར་ན། ཨ་ནི་ཀྲུང་དབྱང་ཀྲང་ཙུའི་ཨུ་ཡོན་ཟེར་དེ་ད་མི་དེ་ཉི་ཤུ་རྩ་ལྔ་བྱས་པ་འདི་ནང་ལ་ཡང་སུ་ལེན་རེད་མི་བདུན་ནང་ལ་སུ་ལེན་རེད་ཟེར་དེ་ད་ཉི་ཤུ་རྩ་ལྔ་འདིའི་ནང་ལོགས་ལ་ཡང་མི་གཅིག་མ་བསྡད་ཅིག་ད་ལོ་ཉི་ཤུ་རྩ་བཞི་བཟོས་པ་འདི་ཡར་སུ་སྤེལ་དགོས་ཟེར་ན།

ད་ང་ཚོས་དེ་འདྲས་ཀྱི་རེད་ཅེས་ཁོག་གཏིང་གི་ལུས་འགུལ་མ་གི་དེ་ཡིན་དེ་རེད་ད་ཡོངས་གྲགས་ཀྱི་གནས་ཚུལ་ཐོན་རྗེས་ལ་ཆ་བཞག་པ་ཡིན་ན། དཔེར་ན་ཀྲུང་དབྱང་འཐབ་ཕྱོགས་གཅིག་གྱུར་ཁང་བློན་ཆེན་གསར་པ་ཧྲི་ཐའེ་ཧྥང་ཆ་བཞག་ན་སྔོན་མ་ནང་སོག་ལ་བསྡད་ཀི། ནང་སོག་ལ་བསྡད་པའི་སྐབས་ལ་ཡ་ཨ་ནང་སོག་ནང་ལ་ཨ་ནི་སོག་སྐད་ཀྱི་ཐོག་ནས་ཅིག་སློབ་ཚན་ཁྲིད་མ་འཇུག་ཡ་གི་རྙོག་དྲ་ཆེན་པོ་བྱུང་བ་རེད་པ། ཨ་རེད། དེ་སུའི་སྐབས་ལ་བྱུང་བ་རེད་ཟེར་ན་ཧྲི་ཐའེ་ཧྥང་གི་སྐབས་ལ་བྱུང་བ་རེད་དེ་ཡིན་དུས་གྲངས་ཉུང་མི་རིགས་ཀྱི་སྐད་ཡིག་ལ་ཡ་ཨ་སྡང་པོ་བྱེད་མཁན་ཡིན་པ་གཅིག་ལ་ད་རང་བཞིན་གྱི་ངོས་འཛིན་བྱེད་ཆོག་གི་རེད་གཅིག། གཉིས་པ་དེ་ཕན་ཡུའེ་ཟེར་མཁན་དེ་ག་རེད་ཟེར་ན་ཝུའུ་ཧུའུ་ལོན་ཧྭ་ཟེར་མཁན་ཅིག་གིས་ད་ཁོ་རང་གི་རྩོམ་ཡིག་ཞིག་བྲིས་ཡོད་རེད་ད་ཝུའུ་ཧུའུ་ལོན་ཧྭ་ཟེར་མཁན་དེའི་རྩོམ་ཡིག་གི་ནང་དོན་སྙིང་པོ་རེད་དེ་དང་ཕན་ཡུའེ་གི་བསམ་བློ་གཏོང་སྟངས་དེ་ག་རེད་ལབ་རྒྱུ་ག་རེ་ཡོད་རེད་ཟེར་ན་ད་ཀྲུང་ཧྭ་མི་རིགས་ཟེར་ཞོར་ལ་དེ་ཡིས་སྟོབས་ཤུགས་ཆེན་པོ་ཆགས་དགོས་ཀྱི་ཡོད་ན་གྲངས་ཉུང་མི་རིགས་ལྔ་བཅུ་ང་དྲུག་དེ་རེད་དེ་ད་བོད་དེ་གཅིག་ལ་ཡང་སོགས་པ་རེད་ངེས་དགོས་རེད། ག་རེ་ཟེར་ན་གྲངས་ཉུང་མི་རིགས་ལ་ཡང་དམིགས་བསལ་བྱས་པ་ཡིན་ན་ཨ་ནི་གནས་ཚུལ་འདྲ་མིན་དེ་ལྷག་ཡོད་རེད། དཔེར་ན་དེ་ཡིན་དུས་ད་ག་རེ་ཟེར་ན་ཞི་ཅིན་ཕིང་གིས་ད་ལྟ་ལབ་བཞག་པའི་ཀྲུང་ཧྭ་མི་རིགས་གཅིག་མཐུན་འདུས་གྲུབ་ཀྱི་ལྟ་གྲུབ་དེ་ཡང་འབྱོར་པ་འདུ་ཤེས་བརྟན་པོ་བཙུགས་པ་རེད། འོ་ད་དེ་ལ་ཡང་རིགས་པའི་གཞུང་ལུགས་ཀྱི་རྒྱབ་ལྗོངས་ཀྱི་ཡིག་ཆ་བཟོ་ཉེན་འདི་ཨ་ནི། སུ་ངོས་འཛིན་བྱེད་དགོས་རེད་ཟེར་ན། ཝང་ཧུའུ་ཉིང་དང་ཕན་ཡུའེ་རེད་ངོས་འཛིན་བྱེད་དགོས་རེད་བྱས་ཙང་དེ་ཡིན་དུས། མི་རིགས་དོན་གཅོད་ཨུ་ཡོན་ལྷན་ཁང་འདིའི་གྲངས་ཉུང་མི་རིགས་འདི་ད་རྒྱ་མི་རིགས་ནང་ལ་ཐིམ་རྒྱུ་ཡིན་བསམ་བློ་བཏང་ཉེན་ཡིན་པ་གཅིག། འཐབ་ཕྱོགས་གཅིག་གྱུར་ཁང་གི་བློན་ཆེན་དེ་ཡང་སོག་པོ་ལ་བསྡད་པའི་སྐབས་ལ་ཡང་སོག་རིགས་ལ་ཡང་ཨ་ནི་ལྟ་སྟངས་ག་འདྲས་ཡིན་མེད་གསལ་པོ་ཆགས་པ་དེ་གཉིས། ཨ་ནི་ད་ག་ནང་བདག་གིས་ད་དུང་ཝང་ཧུའུ་ཉིང་དེ་ཆ་བཞག་པ་ཡིན་ན་ད་སྔས་མར་ཅང་ཙེ་མིན་འོག་ལོ་བཅུ། ཧུའུ་ཅིན་ཐའོ་འོག་ལ་ཡང་ལོ་བཅུ། ཞི་ཅིན་ཕིང་ལོ་བཅུ་སྡོད་དུས་མི་འདི་ག་རེ་རེད་ཟེར་ན་སྤྱིར་བཏང་ངོས་འཛིན་ག་འདུག་ཁོ་རང་སྔས་མ་ཧྲང་ཧའེ་ཧྥུ་ཐན་ཏ་ཞུའེ་རེད་བ། ཧྲང་ཧའེ་ཧྥུ་ཐན་མཐོ་སློབ་ནས་ཁོ་རང་གཟིགས་འབྲི་གཅིག་པུ་ཡིན་པ་དེ་ད་གཟིགས་ཡོག་ཡོག་རེད་ངས་མོ་བཤད། ཁོ་ཚོས་ཟེར་དུས་ཆུ་རྒྱུན་ག་ནས་བྱེད་མི་ཤེས་ར་གཅིག་གི་སྐད་ཆ་མ་བཤད་ཉིན་དེང་འདི་གཅིག་གར་སོང་རེད་ད། ངན་པ་རེད་གཟིགས་ཡོག་རེད་ཟེར་དུས་ད་གཙོ་བོ་དུ་ཁོ་རང་ག་རེ་ཟེར་ན་རྒྱ་ནག་གུང་ཁྲན་གྱི་ལྟ་གྲུབ་ཐོག་ནས་ཡང་མཁས་པ་ཡིན་ཟེར་གྱི་ཡོད་རེད། དེ་འདྲ་ཡིན་དུས་ཞི་ཅིན་ཕིང་གི་གཏམ་བཤད་ག་འདྲས་བྱས་ནས་དེ་ལ་ཡང་རིགས་པའི་གཞུང་ལུགས་དང་ཡིག་ཆ་བཟོས་གཏམ་བཤད་བཟོས་བྱེད་ཉེན་དེ་ཝང་ཧུའུ་ཉིང་རེད། བྱས་ཙང་དེ་འདྲས་ཡིན་དུས་ཝང་ཧུའུ་ཉིང་གིས་ཨ་ནི་བསམ་བློ་བཏང་སྟངས་དང་དེ་གས་དེ་ད་ཞི་ཅིན་ཕིང་དང་ཞེ་དྲགས་ཉེ་པོ་ཡོད་ཙང་ཨ་ནི་ཞི་ཅིན་ཕིང་གིས་རྙིང་པ་གཉིས་ཉར་བའི་ནང་ནས་ཨེན་གཅིག་དེ་སུ་ཉར་བ་རེད་ཟེར་ཝང་ཧུའུ་ཉིང་ཉར་བ་རེད་བ། འོ་ད་དེ་འདྲས་གཅིག་ལ་ཡང་བལྟས་ཡོང་པའི་སྐབས་ལ་ཡང་མ་འོངས་པ་ལ་རྒྱ་ནག་གིས་བོད་སོགས་གྲངས་ཉུང་མི་རིགས་ཐོག་ལ་ཡང་འཛིན་པའི་སྲིད་ཇུས་འདི་ཞེ་པོ་གཅིག་ཡག་རུ་འགྲོ་གི་བསམ་ས་གཅིག་ང་རེ་སྒེར་གི་ངོས་ནས་བལྟས་པ་ཡིན་ན་ད་དུང་མཐོང་ཐུབ་ཀྱི་མི་འདུག་ད་ཡིན་ནའི་སླད་རྒྱ་ནག་གི་ཆབ་སྲིད་ཟེར་ཡ་འདི་ག་རེ་ཟེར་ན་རྦད་དེ་སྐར་མ་སྐར་མའི་ནང་འགྱུར་འགྲོ་གི་རེད་ང་ཚོས་ཚོད་དཔག་འདི་ཏག་ཏག་འདས་པ་དང་མ་འདས་པ་སྣ་ཚོགས་ཡོང་ས་གཉིས་ག་རེ་ཡོང་གི་ཡིན་པའི་ང་ཚོས་ཚོད་དཔག་འགྲིག་གི་མ་རེད་པ་འོ་འདི་འདྲས་ཅིག་གིས་ད་ཐག་ཆོད་ཐུབ་ཀྱི་ཡོད། ལོ་ལེགས་ལོ་ལེགས་སྐུ་ངོ་ལགས་ད་ད་རིང་ང་ཚོ་དུས་ཚོད

རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་རྒྱ་ནག་གཞུང་གིས་བོད་ནང་དྲ་རྒྱའི་ཆ་འཕྲིན་གྱི་དོ་དམ་ཁྲིམས་སྲོལ་ཟེར་བ་གཏན་འབེབས་བྱས་ཡོད་པ་དེ་དངོས་སུ་ལག་བསྟར་བྱ་རྒྱུ་ཡིན་ཞིང་རྒྱ་ནག་གཞུང་གིས་ཁྲིམས་ཡིག་དེ་ཚོ་གསལ་ཁ་མེད་པར་འཛིན་བཟུང་དང་ཉེས་འཛུགས་བྱེད་ཐབས་ཧ་ཅང་བདེ་བོ་བཟོས་ཡོད་པ་སོགས། བོད་མི་ཙམ་མ་ཟད་རྒྱ་མི་རིགས་དང་རྒྱལ་སྤྱིའི་ནང་དེའི་ཤུགས་རྐྱེན་ཇི་འདྲ་ཞིག་ཐེབས་མིན་སྐོར་བོད་དང་རྒྱ་ནག་ནང་གི་དྲ་རྒྱའི་བདེ་འཇགས་ཉམས་ཞིབ་པ་དང་བསྟན་འཛིན་བདེ་སྐྱིད་ལགས་གཉིས་ཀྱིས་གླེང་མོལ་གནང་བ་ཞིག་གཤམ་ལ་གསན་གནང་གི་རེད། གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས། ཐེངས་འདིའི་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་ལོགས་ལ་ད་ད་ལྟ་ཉེ་བའི་ཆར་རྒྱ་ནག་གི་གཞུང་གི་ངོས་ནས་བོད་ནང་ལོགས་ལ་ལྷག་པར་དུ་དྲ་རྒྱའི་ཆ་འཕྲིན་གྱི་དོ་དམ་ཁྲིམས་སྲོལ་ཞིག་གཏན་འབེབས་བྱས་པ་ནང་བཞིན་སྤྱི་ཟླ་གཉིས་པའི་ཚེས་གཅིག་ནས་ཁྲིམས་སྲོལ་འདི་དངོས་སུ་བོད་མིའི་ཐོག་ལ་ལག་བསྟར་བྱེད་འགོ་ཚུགས་པའི་གནས་ཚུལ་ཅིག་དེ་འདྲའི་གསར་འགྱུར་བརྒྱུད་ལམ་ཁག་ནང་ལོགས་ལ་ཐོན་ཡོད་རེད། གཞི་རྩའི་གྱི་རྒྱ་ནག་གཞུང་གི་ངོས་ནས་ད་འདས་པའི་ལོ་བཅུ་ཕྲག་ཁ་ཤས་ནང་ལོགས་ལ་རྒྱ་ནག་ཙམ་མ་ཟད་ལྷག་པར་དུ་བོད་དང་ཤིན་ཅང་བྱས་ཨ་ནི་ཡང་ཅིག། གྲངས་ཉུང་མི་རིགས་མང་པོ་ཅིག་གི་ཐོག་ལ་དྲ་རྒྱའི་བདེ་འཇགས་ཀྱི་གནད་དོན་དེ་མིང་ལ་འཁྱེར་བྱས་ཅིག་བོད་མི་རེད། ཡུ་གུར་མི་རིགས་ཚོ་ལ་དྲག་གནོན་ཤུགས་ཆེན་པོ་བྱེད་པའི་གནས་ཚུལ་དང། རང་དབང་ཁང་པ་ལ་སོགས་པའི་སྙན་ཐོ་ཡང་མང་པོ་ཅིག་མཐོང་ཡ་ཡོད་རེད། ད་རིང་གི་ལེ་ཚན་འདིའི་ནང་ལོགས་ལ་ད་ལྟ་ཉེ་བའི་ཆར་ཁྲིམས་སྲོལ་གཏན་འབེབས་བྱས་པ་འདིའི་གི་ནང་དོན་རེད། ད་ག་ནང་བཞིན་སྤྱི་ཡོངས་ནས་ཅིག་རྒྱ་ནག་ནང་ལོགས་ལ་བརྡ་འཕྲིན་གྱི་ཁྲིམས་སྲོལ་དང་འབྲེལ་བའི་འགྱུར་བ་ཆེན་པོ་ཅིག་ཕྱིན་བསྡད་ཡ་འདིའི་གི་གནད་དོན་ཁག་ཅིག་ལ་གླེང་མོལ་ཞུ་ཡས་ཡིན། ད་རིང་གི་ལེ་ཚན་ནང་ལོགས་ལ་ང་ཚོ་བོད་པའི་གི་ཉམས་ཞིབ་པ་ཅིག་གདན་འདྲེན་ཞུས་ཡོད་ད་རིང་གི་ལེ་ཚན་འདིའི་གི་དྲི་བ་དང་པོ་དེ་འདི་ཆགས་བསྡད་འདུག་ད་ལྟ་ཁྲིམས་སྲོལ་གསར་པ་འདི་ཅིག་གཏན་འབེབས་བྱུང་པ་ནང་བཞིན་ལག་བསྟར་བྱེད་ཡ་འགོ་ཚུགས་པ་རེད། ཁྱེད་རང་གིས་གནས་ཚུལ་འདི་གཅིག་དང་པོ་ཐོན་ཡོང་དུས་གཅིག་ཧང་སང་དགོས་ཡ་དང་ཡང་འདི་འདྲའི་གཅིག་རྒྱ་ནག་གཞུང་གི་ནམ་རྒྱུན་ནས་བྱས་བསྡད་ཡས་ཀྱི་གནས་སྟངས་གཅིག་ཆགས་ཡིན་པ་གོང་སོ།
ཨོའོ། དེབ་དེ་ལ་བཀྲ་ཤིས་བདེ་ལེགས་ཞུ་ཡས་ཡིན་ཐོག་མ་དེ་ལ། ཨོའོ། རྩ་བའི་བྱས་པ་ཡིན་ན་ད་རྒྱ་ནག་གཞུང་གི་ཨ་ནི་དྲ་རྒྱའི་ཁྲིམས་སྲོལ་གསར་པ་འདིའི་སྒང་ལ་མར་ང་ཚོས་གི་ཞིབ་འཇུག་བྱས་བྱས་བལྟས་པ་ཡིན་པ་ཡིན་ན། ཨོའོ། ད་ལྟ་བར་དུ་ད་ཅིག་ཉིས་སྟོང་བཅུ་བདུན་གྱི་སྤྱི་ཟླ

དྲུག་པའི་ནང་ལོགས་ལ་བྱུང་ཡོད་རེད་ད་ནང་བཞིན་གྱི་ཉིས་སྟོང་ཉི་ཤུ་གི་ལོ་འགོ་ལ་ཡང་ཁོང་ཚོས་ཀྱི་ཅིག་གནས་ཚུལ་གོ་བསྡུར་བྱས་ཀྱི་ཁྲིམས་གསར་པ་བཟོས་ཡོད་རེད་ད་ཅིག་ཉེ་ཆར་ལ་ཆ་མཚོན་པ་ཡིན་ན་ཨ་ནི་སྤྱི་ཟླ་དང་པོའི་ཚེས་ཉི་ཤུ་གི་ནང་ལོགས་ཆ་མཚོན་པ་ཡིན་ན་ཅིག་ཁོ་རང་ཚོ་གྱི་ད་ཅིག་རྒྱ་ནག་གཞུང་གི་བོད་རང་སྐྱོང་ཟེར་བའི་ད་ལྟ་སྐབས་བཅུ་གཅིག་པའི་མི་མང་འཐུས་ཚོགས་ཟེར་བ་དེ་གི་རྒྱུན་ལས་ཀྱི་ཚོགས་འདུའི་ནང་ལོགས་ལ། ཨ་ནི་གོ་བསྡུར་བྱུང་རྗེས་སྐབས་དེའི་ཨུ་ཡོན་ཚོགས་འདུ་ཐེངས་བཞི་བཅུ་ཞེ་གསུམ་པ་དེ་ཆགས་ཀྱི་འདུག་ར། དེའི་སྤྱི་ཟླ་དང་པོའི་ཚེས་ཉི་ཤུ་ལ་ཚོགས་བཞག་ད་ལོ་ལ། དེ་དུས་ཙམ་པ་ཨ་ནི་ཁོང་ཚོས་ཀྱི་སྤྱི་ཟླ་གཉིས་པའི་ཚེས་གཅིག་ནས་དོན་ཚན་སུམ་ཅུ་ཆེ་འགྱུར་གྱི་དྲ་རྒྱའི་གི་ཁྲིམས་སྒྲིག་གསར་པ་ཅིག་ལག་བསྟར་བྱས་ཀྱི་ཨ་ནི་མོས་མཐུན་གྲོས་ཆོད་འདི་བྱུང་སྟེ་ཞེས་རེད་ཤག། དེ་དུས་ཙམ་པ་ངས་མར་ལྟ་བསྡད་དུས་ཙམ་པ་དམིགས་བསལ་གྱི་ཁྲིམས་གསར་པ་ཞིག་སླེབས་དུས་ཙམ་པ་ཧང་སང་དགོས་ཡ་ད་ཅིག་ཡ་མཚན་དགོས་ཡ་འདི་འདྲས་ཆགས་ཡོད་མི་འདུག་བསམ་འདུག་ར་ཅིག་དུས་རྒྱུན་ནས་ཨ་ནི་རྒྱ་ནག་གཞུང་གི་རྒྱ་ནག་ཁྱོན་ཡོངས་རེད་ལྷག་པར་དུ་ཨ་ནི་གྲངས་ཉུང་མི་རིགས་ཀྱི་ས་ཁུལ་ནང་ལོགས་ལ་དམ་དྲག་བྱེད་ཡའི་གནས་སྟངས་ཅིག་ད་ཡོང་བསྡད་པ་རེད་ར་ད་དེ་དུས་ཙམ་པ། ཕྱོགས་མང་པོ་གཅིག་ནས་བསམ་བློ་བཏང་པས་ན་བོད་ནང་ལོགས་ལ་ཁྲིམས་སྒྲིག་འདི་གས་ད་ཅིག་ད་ལོ་འཁྱེར་ཡོང་དགོས་ཡག་གི་རྒྱུ་རྐྱེན་གཙོ་བོ་གཅིག་གཅིག་ག་རེ་མཐོང་བསྡད་གས་འདུ་ཤེས་ཕེབས་ན་ཁྲིམས་འདི་གས་གི་ཅིག་བོད་མི་གི་བསམ་བསམ་བློ་ནང་ལོགས་ལ་ཨ་ཤུགས་རྐྱེན་རྒྱག་ཡ་རེད་དེ་ནང་བཞིན་གི་ཅིག་སྨྲ་བརྗོད་རང་དབང་ལ་ཚོད་འཛིན་བྱས་ཏེ་ཡ་འདི་འདྲས་གི་ཁྲིམས་ཅིག་ནམ་རྒྱུན་ནས་ཡོད་པ་འདི་གས་ཅིག་བཟོ་བཅོས་རྒྱབ་བྱས་ཨ་ནི་ཨའོ་ཅིག་ལས་འགུལ་སྤེལ་ཏེ་ཡ་འདི་འདྲས་འགྲོ་བཞིན་མཐོང་བསྡད་འདུག། ལའོ་ད་ད་འདི།

ད་ཅིག་གཏན་འབེབས་བྱས་པའི་ཁྲིམས་སྲོལ་དེ་ཚོ་ཅིག་ཁ་གསལ་མེད་པ་དང་ད་དབྱིན་སྐད་ཐོག་ནས་ཞུས་པ་ན Ambiguous ཅིག་ཏག་ཏག་ཡིན་མེད་ལག་བསྟར་བྱས་པ་ཡིན་ནའི་ཅིག་ཏག་ལག་བསྟར་བྱས་ནས་ད་མི་ཅིག་དེ་འདྲས་འཛིན་བཟུང་བྱས་པ་ཡིན་ནའི་ཁྲིམས་སྲོལ་འདིའི་འོག་ལ་ཅིག་འཇུག་འཇུག་ས་མེད་པའི་ཀྱི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་དེ་འདྲས་ངོས་འཛིན་བྱེད་མཁན་མང་པོ་ཅིག་འདུག་ཨ་ནི་དེའི་ཐོག་ལ་ཁྱེད་རང་གི་དགོངས་ཚུལ་ག་རེ་ཡོད་ན། དང། ད་ཉམས་ཞིབ་པ་མང་པོ་ཅིག་གིས་བགྲོ་གླེང་ཞུས་པའི་བརྒྱུད་ནས། གསུངས་ཡ་འདི་ག་ཨ་ནི་བདེན་པ་རེད་བསམ་གྱི་འདུག་རེད་བ། ང་ཡིན་པའི་ནས་ད་ཅིག་དེང་དུས་ཀྱི་གནས་ཚུལ་གང་རྙེད་མང་པོ་ཞིག་ད་དེ་དུས་ཙམ་པ། རྒྱ་ནག་གཞུང་གིས་ཁྱོན་ཡོངས་ཀྱི་ད་ཅིག་དྲ་རྒྱའི་ཁྲིམས་སྒྲིག་འདི་གའི་ནང་ལོགས་ང་ཚོས་མར་ཞིབ་ཚགས་པོ་ཅིག་བལྟ་པ་ཡིན་ན། མང་ཆེ་ཅིག་ཁོང་ཚོས་ཀྱི་ཐེར་འདོན་བྱེད་ས་ཅིག་ཨ་ནི། རྒྱལ་ཁབ་ཀྱི་བདེ་འཇགས་ལ་གནོད་ཡ་ད་དེ་འདྲས་ཀྱི། གཅིག་གནས་སྟངས་གང་ལ་ཁོང་ཚོས་ཀྱིས་ཨ་ནི་ཁྲིམས་ལག་བསྟར་བྱེད་ཀྱི་ཡོད་རེད་བ། དེ་དུས་ཙམ་པ། གཅིག་འཇུག་པ་འདྲ་བོ་ཡིན་པས་ནི་དམིགས་བསལ་འཇུ་ས་མེད་པ་བྱས་རེད་བ། ད་གཅིག། ད་ལྟ་རང་ཆ་མཚོན་པ་ཡིན་ན་བོད་ནང་ལོགས་ཆ་མཚོན་པ་ན་ང་ཚོས་ཀྱིས་གཅིག་བོད་ཕྱི་ནང་གི་འབྲེལ་བ་བྱས་ཏེ་ད་གཅིག། སྔ་མ་དང་ད་ལྟ་བྱས་པ་ཡིན་ན་ད་གཅིག། ཞེ་པོ་གཅིག་དམ་དྲག་ཆགས་བསྡད་ཡོད་རེད་བ། ད་འདི་དམ་དྲག་ལ་མ་ལྟོས་པར་ཡང་བོད་ནང་ལོགས་ལ། གནས་ཚུལ་མང་པོ་ཅིག་ཕྱི་ལོགས་བཏང་ཡ་ལ་ཅིག་བོད་ནང་ལོགས་བཞུགས་མཁན་གྱི་གཞིས་ཀྱི་སྤུན་ཟླ་མང་པོ་ཅིག་གིས་ཅིག་སོ་སོའི་གིས་སྲོག་མ་གཞི་ནས་ཅིག་འབེན་ལ་བཙུགས་བྱས་ཨ་ནི་གནས་ཚུལ་ག་འདྲ་ཅིག་བཏང་དགོས་ཡོད་པས་ནི་ཐབས་ཤེས་ཡོད་དགུ་རྩལ་སྤྲུགས་བྱས་ཅིག་བཏང་ལེ་ཡོད་རེད་བ་དེ་ཡིན་དུས་ཙམ་པ་ད་དེའི་ནང་ལོགས་ལ་གནས་ཚུལ་མཁོ་སྒྲུབ་བྱེད་མཁན་རེད་གནས་ཚུལ་སྤྲད་མཁན་རེད་གནས་ཚུལ་ཡོང་ཁུངས་མང་པོ་ཅིག་ད་ཅིག་ཁ་མ་གཞི་ནས་བཀྲམས་ཅིག་ལྷག་དེ་དུས་ཙམ་པ་ད་ཅིག་ཁྲིམས་དེ་འདྲས་ཅིག་བཟོས་པ་ཡིན་པས་ནི་ཁྲིམས་འདི་གི་འོག་ལ་ཨ་ནི་ཁོང་ཚོས་གིས་ཅིག། ཉེས་ཁ་བཅུག་བྱས་རེད་བ། ཁྱེད་རང་འདི་དང་འདི་འགལ་ཤག་ལབ་བྱས་ལག་པ་འཆང་འཆང་ཆོག་ཆོག་བཟོ་གི་ཡོད་རེད་བ། ད་ཁོང་ཚོ་འབ་སུ་སྡུད་ཀྱི་མ་རེད་བསམ་གྱི་འདུག་ར་དམིགས་བསལ་ཆ་མཚོན་པས་ན་ཨ་ཁོ་རང་ཚོས་གི་ཉིས་སྟོང་ཉི་ཤུ་ནང་ལོགས་ཆ་མཚོན་པ་ཡིན་ན་ཅིག་གལ་སྲིད་ཨ་ནི་རྒྱ་ནག་གཞུང་གི་དྲ་རྒྱའི་གི་བདེ་འཇགས་དང་འབྲེལ་བའི་ཨ་ནི་གནས་ཚུལ་མང་པོ་ཅིག་མཁོ་སྒྲུབ་བྱས་རེད་དེ་ནང་བཞིན་གནས་ཚུལ་ཐེར་འདོན་བྱེད་མཁན་བྱུང་བ་ཡིན་ན་ཨ་ནི་ཅིག། ཨ་རིའི་གི་ཨ་ནི་ཅིག་དངུལ་གྱི་བབ་ཆ་བཞག་ན་ཌོ་ལར་སུམ་སྟོང་ལྷག་ཅིག་རྔན་པ་སྤྲད་ཡག་རེད་དེ་ནང་བཞིན་གྱི་ཨ་ནི་ཅིག་ཐེར་འདོན་བྱེད་མཁན་ལ་གཟེངས་བསྟོད་བྱས་དེ་འདྲ་མང་པོ་ཅིག་བྱས་བཟོས་བསྡད་ཡོད་རེད་བ་དེ་འདི་འདྲའི་ཨབ་སུམ་མ་བཏུལ་བའི་སྐབས་སུ་ད་ད་ལྟ་ཁྲིམས་སྒྲིག་གསར་པ་འདིའི་ནང་ལོགས་ལ་ཨ་ནི་གནས་ཚུལ་མང་པོ་ཅིག་དབྱེ་འབྱེད་བྱེད་ཀྱི་རེད་བ་ཁོང་ཚོས་གིས་ད་འདི་འདི་འདི་འདི་བྱས་པས་ན་འཇུ་གི་ཡིན་ལབ་ཀྱི་ཡོད་རེད་བ་ད་འདི་ཁ་གསལ་པོ་ཞིག་མེད་པ་བྱས་ཨེ་ལག་པ་འཆང་གར་འགྲོ་དུས་ཙམ་པ་ཨ་ནི་ཉེས་ཁ་ལམ་སེང་ད་གཡོག་ཆོག་ཆོག་བྱས་ད་ཅིག་ཉེས་ཁ་གཡོག་གི་ཡིན་ན་ཨ་ནི་འཇུ་བཟུང་བྱེད་སའི་གི་མི་དེ་ལ། ཁྲིམས་སྒྲིག་ག་རེ་བྱས་པའི་མིང་ནས་ལག་བསྟར་བྱེད་ཡ་གི་ཁོ་རང་ཚོ་གྲ་སྒྲིག་ཡོད་བསྡད་འགྲོ་ཆེད་དེ་འདྲ་ཀྱི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ར་དཔེར་ན་ཆ་མཚོན་པ་ཡིན་ན་ལམ་ཁ་སྒང་ལ་འགྲོ་བསྡད་མཁན་མི་ཅིག་ལ་ཨ་ནི་ཅིག་སོ་སོ་ཀྱི་ལག་ཐོག་ཁ་པར་ནང་ལོགས་ཆ་མཚོན་པ་ཡིན་ན་ཨ་ནི་ཅིག་ང་རང་ཚང་མ་ཀྱི་ཨ་ནི་དད་མོས་བྱེད་སའི་ཅིག་སོ་སོའི་ལྟ་བའི་མིག་དང་ཁོག་པའི་སྙིང་ལྟ་བུའི་ཀྱི་ད་ཅིག་ང་རང་ཚོའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་མཆོག་གི་སྐུ་པར་ཡོད་པ་ཙམ་གྱི་ཨ་ནི་ལམ་སང་དག

དཔེ་མཚོན་འདི་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ད་སྐུ་པར་ཅིག་ཉར་བ་ཡིན་ན་ད་བོད་མི་ཚོ་ལ་ཅིག་ཉེས་ཆད་བཏང་ཡ་དང་ད་ག་ནང་བཞིན་བཙོན་འཇུག་བྱས་ཀྱི་ད་གནས་ཚུལ་མང་པོ་ཅིག་ད་ལྟ་ཉེ་བའི་ཆར་ལ་ཐོན་བསྡད་ཀྱི་ཡོད་རེད་ང་ཚོ་འདི་ག་རླུང་འཕྲིན་ཁང་ནས་བོད་ནང་ལོགས་གི་གནས་ཚུལ་མང་པོ་མཁོ་སྒྲུབ་བྱས་པའི་ནང་ལོགས་ལ་ད་མང་པོ་ཅིག་འཛིན་བཟུང་བྱེད་དགོས་ཀྱི་རྒྱུ་རྐྱེན་གཙོ་བོ་གཅིག་འདི་འདྲས་ཆགས་བསྡད་ཀྱི་འདུག་གལ་སྲིད་བོད་པ་གཅིག་འདི་འདྲས་ད་ཁྲིམས་སྒྲིག་འདིའི་གི་འོག་ལ་འཇུས་པ་ཡིན་ན་བོད་མི་འདི་ལ་ཅིག་རྒྱ་ནག་གཞུང་ལ། ཅིག་ཞུ་གཏུག་བྱེད་ཀྱི་གོ་སྐབས་དང་དེ་འདྲ་ཡོད་རེད་ཁྲིམས་སྲོལ་འདི་ཚོའི་ནང་ལོགས་ལ། ཅིག་ང་ཚོས་ཀྱི་ད་ལྟ་དེབ་འདི་ལ་ཁྱེད་རང་གིས་གོང་ཞུས་པ་ནང་བཞིན་གྱི་ཁྲིམས་མང་པོ་ཅིག་རྟགས་ཅིག་ད་ཅིག་ངོ་བོ་ཙམ་བཏོན་པ་མ་གཏོགས་གི་དོན་ངོ་མའི་ཐོག་ལ་ང་ཚོས་ཀྱི་ཁྲིམས་གཏུག་བྱས་པའི་མི་སྣ་འདི་ལ་ཨ་ནེ་དམིགས་བསལ་གྱི་གྲུབ་འབྲས་མེད་འགྱུར་རོ་ཅི་ལྟར་བོད་ནང་ཆགས་བསྡད་པ་དེ་ང་ཚོ་ཕྱི་གསལ་ནང་གསལ་རེད་རོ་བོད་ནང་ཆ་བཞག་པ་ཡིན་ན་ང་ཚོས་ཀྱི་སྐད་ཡིག་ཐོབ་ཐང་རྩོད་མཁན་བཀྲ་ཤིས་དབང་ཕྱུག་ལགས་ཁོ་རང་ལ་ཆ་མཚོན་པ་ཡིན་ན

ཕལ་ཆེར་ངས་ཉི་མའི་གཉིད་ལམ་འདྲ་པོ་ཞིག་རེད་བསམ་གྱི་འདུག་ལ། དེ་འདྲས། རྒྱ་ནག་གཞུང་ཁོ་རང་ཚོས་ཀྱིས་ཅིག་ཁྲིམས་དེ་གའི་ཚང་མ་ལ་སོ་སོས་ཀྱིས་ད་ཅིག། རྩེད་མོ་རྩེ་བསྡད་ཡ་དེ་མ་གཏོགས། དོན་ངོ་མའི་ཐོག་ལ་ཁྲིམས་འདི་ལ་ནི་ལག་བསྟར་དེ་འདྲས་བྱེད་ཀྱི་ཡིན་ལབ་བྱས། ཡོང་ཡ་དེ། ཕལ་ཆེར་ཁག་པོ་རེད་ལ། དེ་འདྲས་ཙམ་མ་ཁོ་རང་ཚོ་དམར་ཤོག་རྒྱལ་ཁབ་ཅིག་ཡིན་པའི་ཆ་ནས་ནི། ཁྲིམས་འདི་ལ་ཁོ་རང་ཚོས་ཀྱིས་ཡང་སེ་ཡང་སེ་ནི། མིའི་བསམ་བློ་འགྱུར་བ་བཏང་ཡ་རེད་ད་ནང་བཞིན་གྱི་མིའི་སེམས་ནང་ལོགས་ལ་ནི། དངངས་སྐྲག་བཟོ་ཡ་དེ་འདྲས་ཀྱིས་རྐྱེན་པས་ནི། དོན་ངོ་མའི་གི་ཁྲིམས་ཀྱི་ལག་བསྟར་དེ་ཨའོ་ཡོང་གི་མི་འདུག་དམིགས་བསལ་གྱི་ད་ཅིག་བོད་ནང་ལོགས་རེད་ད་ནང་བཞིན་ཤིང་ཅང་ནང་ལོགས་ཆ་མཚོན་པ་ཡིན་ན་ཁྲིམས་ཀྱི་ད་ཅིག་ང་ཚོས་གི་ད་ཅིག་འགན་སྲུང་ཡོད་བསམ་བྱས་རྒྱལ་ཁབ་གི་ཁྲིམས་ལ་ཨ་ནི་སྲུང་སྐྱོབ་ཡོད་བསམ་བྱས་ཨ་ནི case རྩོད་ལེན་བྱས་པ་ཡིན་ན་འདི་ལ་ཨ་ནི་གོང་ལས་ལྡོག་སྟེ་ཨ་ནི་ག་དུས་ནས་ཅིག་རྒྱ་ནག་གཞུང་གིས་སུན་པོ་བཟོ་ཡ་རེད་ད་ནང་བཞིན་གི་དོགས་པའི་འོག་ལ་མ་གནས་བྱས་ཨ་ནི་ཅིག་ལང་ཡ་མི་དགོས་ཟེར་ཡ་དེ་འདྲའི་ཆགས་བསྡད་ཡོད་དོ།
ལའོ། ད་ད་ལྟ་ང་ཚོའི་བརྡ་འཕྲིན་ལྷག་པར་དུ་ད་ལྟ་རྒྱ་ནག་ནང་ལོགས་ལ་ད་དྲ་རྒྱའི་གི་ཆ་འཕྲིན་ཁྲིམས་སྲོལ་དང་འབྲེལ་བའི་ཅིག་བཀའ་མོལ་ཞུས་ཡོང་དུས་གཞི་རྩའི་གི་འཛམ་བུ་གླིང་ཁྱོན་ཡོངས་ནང་ལོགས་ལ་ཅིག་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ནས་འགོ་ཚུགས་བྱས་ཅིག Digital Revolution ད་བརྡ་འཕྲིན་གི་གསར་བརྗེ་འདི་འདྲས་ཅིག་ཤུགས་ཆེན་པོ་ཅིག་འགོ་བཙུགས་པ་རེད་འདིའི་གི་རྐྱེན་པས་གི་མི་མང་ཚོ་ལ་ཅིག་བརྡ་འཕྲིན་གི་རང་དབང་གི་བརྒྱུད་བྱས་ད། ཅིག་གཞུང་རེད་ད་ག་ནང་བཞིན་མི་མང་རེད་ད་ག་ནང་བཞིན་ཚོགས་སྡེ་ཁག་རེད། ད་མི་སྒེར་གྱི་མི་ཚེའི་འཚོ་བའི་ནང་ལོགས་ལ་ཡང་ཅིག་འགྱུར་བ་ཆེན་པོ་ཅིག་ཕྱིན་པའི་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད། ཁྱེད་རང་གིས་ད་འདི་འདྲའི་ཐོག་ལ་ཉམས་ཞིབ་གནང་ཡོང་དུས་རྒྱ་ནག་རེད་ད་ག་ནང་བཞིན་བོད་ནང་ལོགས་ལ་ད་ལྟ་ད་བརྡ་འཕྲིན་གྱི་གསར་བརྗེ་དེ་བྱུང་བའི་རྗེས་ལ་བོད་མི་རེད་ད་གྲངས་ཉུང་མི་རིགས་ཚོས་གི་རང་དབང་དང་སྤྱི་ཡོངས་ནས་ཅིག་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ལ་འགྱུར་བ་ག་ཚོད་ཅིག་ཕྱིན་ཡོད་ན།

ལོགས་ལ་སླེབས་ཡ་ལ་འབད་བརྩོན་ཤུགས་ཆེ་བྱེད་ཀྱི་ཡོད་རེད་བ། ལྷག་པར་དུ་ད་ཅིག་བོད་ནང་ལོགས་ལ་དེ་ཉིན་གྱི་ད་ཅིག་ཞི་ལུ་བི་ན་མང་པོ་ཅིག་གི་ཨ་ནི་ཅིག་བོད་ནང་ལོགས་ཀྱི་དངོས་ཡོད་གནས་སྟངས་འདི་ཨ་ནི་ཅིག་དམིགས་བསལ་གྱི་ད་ཅིག་རྒྱ་གར་རེད་ད་ག་ནང་བཞིན་གྱི་ཕྱི་རྒྱལ་ཡུལ་གྲུ་ཁག་བརྒྱུད་ནས་ཕྱི་ལོགས་ལ་སླེབས་བྱས་ཅིག་རྒྱལ་སྤྱིའི་སྡིངས་ཆའི་སྒང་ལ་གནས་ཚུལ་འདི་གས་ཅིག་ཁྱབ་ཐུབ་ན་བསམས་བྱས་ཨ་ནི། འབད་བརྩོན་བྱས་པ་ནང་བཞིན་གྱི་ཅིག་བོད་ནང་ལོགས་ལ་རང་ལུས་མེར་བསྲེགས་ད་བརྒྱ་དང་ལྔ་བཅུ་ལྷག་བྱུང་ཡོད་རེད་དེ་གས་ཀྱི་ཅིག་སྐུ་པར་ཡིན་གྱི་རེད་གནས་ཚུལ་གྱི་ཞིབ་ཕྲ་མང་པོ་ཅིག་བཏང་ཐུབ་ཡོད་རེད་བ། ད་དེ་ལས་ལྡོག་བྱས་ཡང་ཅིག་མང་པོ་ཅིག་ཡང་གནས་ཚུལ་མང་པོ་ཅིག་བཏང་ཐུབ་ཡོད་མ་རེད་གནས་ཚུལ་ཅིག་སོ་སོའི་གྱི་ས་གནས་ས་ཐོག་ལ་ཤེས་པའི་ཡང་གནས་ཚུལ་མང་པོ་ཅིག་གོ་གན་འཕྲེད་ནས་གནས་ཚུལ་ལྷག་དེ་ཡང་བོད་ནང་ལོགས་ལྷག་མང་པོ་ཡང་གསལ་ཁ་མ་ཆགས་ཡས་དེ་འདྲ་བྱུང་བསྡད་ཡོད་རེད་བ། དེ་འདྲ་བསམ་པ། ད་ཅིག།

སྤྱི་ཡི་གི་གནས་སྟངས་ལོན་ཐུབ་ཡས་དེ་འདྲའི་སྒང་ལ་ཨ་ནི་ཅིག་ཐུབ་ཡས་སྒང་ལ་ག་ཙམ་བཟོས་ཡོད་རེད་བསམ་གྱི་འདུག་རེད་བ་ད་ཡིན་པས་ཡིན་པས་ནི་དེ་གའི་ག་ཚོད་བྱས་པ་ཡིན་ནའི་དམར་ཤོག་ལུང་པའི་ནང་ལོགས་ལ་བསྡད་པའི་གཞུང་འོ་མ་སླེ་མའི་ད་ག་ནང་བཞིན་གྱི་འཐབ་རྩོད་རང་བཞིན་ཅན་གི་མི་མང་མང་པོ་ཅིག་གི་བསམ་བློ་ལ་དོ་ཕོག་ཡོང་བའི་ཆེད་དུ་ཨ་ནི་ཁོང་ཚོས་གི་ཅིག་འགྲོ་སོང་ཤུགས་ཆེན་པོ་ཞིག་བཏང་བྱས་ད་རྒྱ་ནག་ལ་ཆ་མཚོན་ཆ་མཚོན་པ་ཡིན་ན་ད་འདི་པོ་དང་ཚོས་མ་ཕྱིར་དེ་ལྟར་ཅིག་བལྟས་པ་ཡིན་ན། R&D ཟེར་དུས་དབྱིན་སྐད་ནང Research and Development ང་ཚོའི་ཉམས་ཞིབ་དང་འཕེལ་རྒྱས་ཀྱི་སྡེ་ཚན་ནང་ལ་ཆ་མཚོན་པ་ཡིན་ན་ད་ཅིག་དུས་དུས་གཅིག་ལ་འཇར་པན་ལ་དེ་ཙམ་མང་ང་ཚོའི་ཉི་ཧོང་གི་རྒྱལ་ཁབ་དེ་ཧང་སངས་ཤིག་བརྩི་གི་ཡོད་རེད་བ་ད་ད་འདི་ཆ་མཚོན་མཚོན་པ་ཡིན་ན་ཨེ་ཤེ་ཡ་ཙམ་མ་ཟད་རྒྱལ་སྤྱིའི་ནང་ལོགས་ལ་རྒྱ་ནག་གིས་འདིའི་སྒང་འགྲོ་སོང་ག་ཚད་བཏང་ཡོད་རེད་བ་དམིགས་བསལ་གྱི་བཅོས་མའི་རྣམ་དཔྱོད་རེད་ད་ག་ནང་བཞིན་གྱི་དྲ་རྒྱའི་འགོག་རྒོལ་བྱེད་ཡས་རེད་ད་ག་ནང་བཞིན་གྱི་ཨ་ནི་དམིགས་བསལ་གནས་ཚུལ་སྟངས་འཛིན་བྱེད་ཡས་སྒང་ལ།

ཅི་ཞིག་བཟོས་བསྡད་འདུག་དེ་ཅིག་ཡོང་བསྡད་འདུག། ལགས་འོ་ད་ད་འདི་ཁྱེད་ཀྱིས་གསུངས་པ་ནང་བཞིན་རེད་ལྷག་པར་དུ་རང་དབང་མེད་པའི་གི་རྒྱལ་ཁབ་ད་རྒྱ་ནག་ལྟ་བུའི་ནང་ལོགས་ལ་ད་ལྟ citizen journalist ད་མི་སྒེར་གྱི་གསར་འགོད་ཀྱི་ལས་རིགས་དེ་ཅིག་ཁྱེར་བྱས། རྒྱལ་སྤྱིའི་ནང་ལོགས་ལ་གནས་ཚུལ་དངོས་ཡོད་དེ་ཁྱབ་སྤེལ་བྱས་དེ་ཧ་ལས་པའི་གི་གནད་འགག་ཆགས་བསྡད་ཡོད་རེད་དེ་ཡིན་ནའི་ད་ད་ལྟའི་ཆ་ལ་རྒྱ་ནག་ནང་ལོགས་ལ་ཅིག་ད་འཕྲུལ་ཆས་རྒྱ་ནག་གཞུང་གི་ངོས་ནས་བེད་སྤྱོད་བཏང་བྱས་གནས་ཚུལ་འདི་ཚོ་ཡང་ཅིག་ད་མ་མ་ཐོན་ཡས་གི་ཅིག། གྲ་སྒྲིག་རེད་ད་ག་ནང་བཞིན་གྱི་འབད་བརྩོན་ཤུགས་ཆེན་པོ་བྱེད་ཀྱི་ཡོད་པ་ཁྱེད་རང་གིས་དེ་འདྲ་ངོ་སྤྲོད་གནང་གི་འདུག་ད་ལྟ་ད་དྲ་རྒྱའི་ནང་ད་ག་ནང་བཞིན་ལྷག་པར་དུ་བོད་ནང་ལོགས་ཀྱི་བོད་མི་དང་ལྷག་པར་བཙན་བྱོལ་ནང་ལོགས་ལ་ཡོད་པའི་གི་བོད་མི་བར་ལ་ཅིག་འབྲེལ་བ་མེད་ད་མེད་པ་བཟོ་ཡས་ཀྱི་ཐབས་ཇུས་ཅིག་ལ་ཡང་ངོས་འཛིན་བྱས་ན་འགྲིག་གི་ཡོད་ན། བདག་རང་རེད་སྟབས་འདི་ཁོང་ཚོས་ཀྱི་ཐབས་ཤེས་ཡོད་དགུ་རྩལ་སྤྲུགས་བྱས་རྗེས་དམ་བསྒྲགས་ཀྱི་གང་ཚོད་དྲ་རྒྱ་གི་ཁྲིམས་འཆར་འདི་གི་ནང་ལོགས་ཆ་མཚོན་པ་ཡིན་ན་ཁྲིམས་འཆར་ཨང་བཅུ་གཅིག་གིས་འདི་གི་ནང་ལོགས་ལ་གཟིགས་པ་ཡིན་ན་ཀྱི་ད་ཅིག་གསལ་པོ་ཞུ་ཅིག་སྟོན་གྱི་རེད་བསམ་གྱི་འདུག་ར་འདི་གི་ནང་ལོགས་ཆ་མཚོན་པ་ཡིན་ན་ཅིག་རྒྱལ་ཁབ་ཀྱི་བདེ་འཇགས་ལ་གནོད་ཡ་རེད་དེ་ནང་བཞིན་གྱི་སྤྱི་ཚོགས་རིང་ལུགས་རེད་དེ་ནང་བཞིན་དམིགས་བསལ་གྱི་ཨ་ནི་ཅིག་ང་ཚོས་ཀྱི་ད་ཅིག་བཙན་བྱོལ་རིང་ལུགས་ལ་ཨ་ནི་ཁ་གཏད་བཅག་ཨ་ནི་ཅིག་ཉེས་པ་ལག་བསྟར་བྱེད་ཡ་རེད་དེ་འདྲའི་གི་གནས་སྟངས་བྱུང་བ་ཡིན་ན་ཨ་ནི། ཉེས་ཆད། གང་ཆེན་པོ་གཏང་གི་ཡིན་ལབ་ཡ་རེད། དེ་ནང་བཞིན་དམིགས་བསལ་གྱི་ཨ་ནེ་ཅིག། ཆོས་ཕྱོགས་དང་འབྲེལ་བའི་ཨ་ནེ་པར་རིས་རེད་དེ་ནང་བཞིན་གྱི། སྐད་འཕྲིན། ད་ཅིག་གང་ཚོད་སྐྱེལ་ཐུབ་བྱས་ནས་ཕར་ཚུར་བཏང་ཡ་རེད་དང་ནང་བཞིན་གྱི་དེབ་རེད། ལྟད་མོ་རེད་དེ་འདྲས་བཏང་བ་ཡིན་ན་དེ་ཡིས་སྙད་ཀ་བཙལ་རྗེས་ཨ་ནེ་ཁོང་ཚོས་ཀྱིས་ལག་པ་འཆང་ཡ་ཅིག་བཟོས་བསྡད་ཡོད་རེད། དེ་ནས་བརྩམས་པ་ལྟར། ད་ལྟ་བར་དུ་བོད་ཕྱི་ནང་གཉིས་ཀྱི་བར་དུ་ལ་ད་ཅིག། འབྲེལ་བ་མང་པོ་བྱས་བསྡད་རེད་ད་འབྲེལ་བ་དེ་གའི་མཚམས་ལ་གཅིག་ད་གཅིག་ཚན་རྩལ་དངོས་པོའི་ཡར་རྒྱས་ཤུགས་ཆེན་པོ་ཞིག་འགྲོ་བཅས་བྱུང་ཡོད་རེད་པ་ད་གཅིག་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་གྱ་དགུ་བར་ལ་ཨ་ནི་ང་ཚོ་བོད་ནང་ལོགས་ཟིང་འཁྲུག་ཆེན་པོ་ཁ་ཤས་བྱུང་ཡོད་རེད་དེ་རེད་དེའི་གི་གནས་ཚུལ་མང་པོ་ཅིག་ད་གཅིག་ཕྱི་ལོགས་ལ་གྱར་ཐུབ་ཡོད་མ་རེད་པ་ད་ཕྱིས་སུ་ཉིས་སྟོང་བརྒྱད་དུ་ཆ་མཚོན་ན་གནས་ཚུལ་མང་པོ་ཅིག་ཕྱི་ལོགས་ཐོན་དུས་ཙམ་པ་ཨ་ནི་རྒྱ་ནག་པའི་དེ་གཞུང་ཡིན་པ་ཡིན་ན་ཅིག། ཁྲིམས་ཀྱི་ཐོག་ནས་ཨ་ནེ་གཅིག་དྲ་རྒྱ་ནང་དུ་ཆ་མཚོན་པ་ཡིན་ན YouTube འདི་ཉིས་སྟོང་ཨ་ནེ་དགུ་ལ་འདི་བྱེད་ཅིག་ཁྱོན་ཡོངས་བོད་ནང་ད་ཅིག་རྒྱ་ནག་ནང་ལོགས་བཀག་ཡ་འདི་བོད་ཀྱི་དོན་རྐྱེན་འདི་ལ་རྐྱེན་བྱས་བཟོ་བ་འདི་ཚོ་མི་ད་ད་ལྟའི་གི་ཁྲིམས་འཆར་གསར་པ་འདི་ཡིན་ནའི་ཅིག་ཁྲིམས་མང་པོ་ཅིག་ཁོང་ཚོས་ཀྱི་ཨ་ནེ་ཁ་གསལ་པོ་མེད་པ་ནང་བཞིན་གྱི་ལག་པ་འཇུ་ཡས་ཡོད་རྒྱུ་སྟོན་ཡས་ཀྱི་དུས་མདའ་འདེགས་མ་འདི་ངས་ཨ་ནེ་ཅིག་བོད་ཕྱི་ནང་གི་འབྲེལ་བ་འདི་ཨ་ཅིག་ཐག་རིང་ལ་བཏང་ཡས་ཀྱི་ཁོ་རང་ཚོས་ཀྱི་ད་ཅིག་དམིགས་ཡུལ་མ་བཟུང་ནས་དགོས་པ་བྱེད་རེད་ཤག།

ད་རྒྱ་ནག་གི་ཁྲིམས་བཟོ་དེ་གའི་མཚམས་ལ། ཕྱོགས་ཡོངས་ནས་གཅིག་བསམ་བཏང་བ་ཡིན་ན་སོ་སོའི་རྐང་པའི་སྒང་ལ་རྡོ་བཀྱགས་རྗེས་ཨ་ནི་རྡོ་དེ་ཡར་བཀྱགས་རྗེས་སོ་སོའི་རྐང་པའི་སྒང་གཞུ་རྒྱུ་རང་བཞིན་ཆགས་བསྡད་ཡོད་རེད་པ། ཁྲིམས། ག་ཚོད་ཀྱི་དམ་པ་དང་ནན་པ་བྱས་པ་ཡིན་ན་མི་མང་ནང་ལོགས་རང་བཞིན་གྱིས་གཅིག་ཨ་ནི། བསམ་བློ་ནང་ལོགས་ནི་བསམ་བློ་ཕོ་སུ་དོ་བོ་བྱེད་ཡ་རེད་དེ་ནང་བཞིན་གྱི་གཅིག་གཞུང་ལ་མ་དགའ་བའི་གི་གནས་སྟངས་འདི་ཤུགས་ཆེ་རུ་ཆེ་རུ་འགྲོ་གི་ཡོད་པ་དེ་ཁ་གསལ་ཆགས་ཀྱི་འདུག་ག། ད་དེ་དུས་ཙམ་པ་ད་ལྟ་འགྲོ་ཆ་མཚོན་པ་ཡིན་ན་རྒྱལ་སྤྱི་ནང་ལོགས་ཁྲིམས་དང་ག་རེ་ཡིན་པ་ཡིན་ན་དེ་འདྲའི་ལག་གི་ཞུགས་ནང་བཞིན་གྱི་མང་པོ་ཅིག་ད་སྤྱི་ཡོངས་ཀྱི་འགྲོ་བ་མིའི་རིགས་ལ་ཨ་ནི་ཕན་ཡ་རེད་དེ་ནང་བཞིན་གྱི་སྤྱི་ཚོགས་འཕེལ་རྒྱས་ཀྱི་བྱ་གཞག་ལ་ཨ་ནི་ཅིག་ལེགས་སྐྱེས་ཕུལ་ཡ་རེད་དེ་འདྲའི་སྒང་ལ་རེད་པ་ས་ཡིན་པ་ནི་ད་ལྟའི་གི་གནས་སྟངས་དང་ཆ་མཚོན་པ་ཡིན་ན་སོ་སོས་ཀྱི་ཅིག་དམར་ཤོག་ཚོགས་པའི་གཞུང་འདི་ཨ་ནི་སྲུང་སྐྱོབ་བྱེད་ཡ་རེད་འདི་གི་སྲུང་སྐྱོབ་བྱེད་ཡ་ལ་ཨ་ནི་ཐབས་ཤེས་ཡོད་དགུ་རྩལ་སྤྲུགས་བཏོན་རྗེས་ཅིག་མི་མང་གི་འགྲོ་འདུག་སྤྱོད་གསུམ་ལ་ཨ་ནི་རྦད་དེ་དོ་སྣང་ནན་པོ་བྱེད་ཡ་རེད་ཨ་ནི་འགྲོ་སོང་ཡིན་པ་ཡིན་ན་རྦད་དེ་ནར་གཏོང། བཏང་ཡ་རེད་དེ་འདྲས་བྱེད་དུས་ཙམ་པ། དོན་ངོ་མའི་ཐོག་ལ་གཞུང་ཁོ་རང་ཚོ་ལ་ཨ་ནེ་ཅིག་གྱོང་ཤུགས་ཞེ་དྲག་རེད་པ་མི་མང་ཡིན་པ་ཡིན་ན་ད་ཅིག་གཞུང་ལ་ཡིད་ཆེས་མེད་རྒྱུ་རེད་གཞུང་གི་ལས་སྟངས་རེད་བྱེད་སྟངས་མང་པོ་ཅིག་ལ་དོགས་པ་ཟ་རྗེས་ཨ་ནེ་མི་མང་སེམས་ཁམས་ལ་རང་བཞིན་གྱིས་ཅིག་ཤུགས་སྣོན་སྤྲད་བསྡད་འདུག་ད་འདི་ང་ཚོའི་ཏོག་དབྱིབས་གཉན་རིམས་བཅུ་དགུ་སྐབས་སུ་དངོས་འབྲེལ་རང་རྒྱ་ནག་ལ་ཨ་ནེ་ཅིག་དཀའ་ངལ་འཕྲད་དུས་ཙམ་པ་མི་མང་གིས་གྱེན་ལངས་བྱས་རྗེས་ཡ་དོན་དེ་ཅིག་བགྲང་བྱ་ཉི་ཤུ་ལྷག་གི་རྗེས་ནས་ད་ཅིག་མི་མང་གིས་ད་ཅིག་མངོན་འདོད་དེ། ག་རེ་ཡིན་པ་དེ་དོན་མེད་མ་ཚད་ཨ་ཁོ་རང་ཚོའི་གི་གཅིག་འགོ་ཁྲིད་ཞི་ཅིན་ཕིང་ཡིན་པའི་ནས་ཁར་ཐུག་བྱས་ཏེ་གྱེན་ལངས་བྱས་ནས་ནི་མིང་དང་དེ་གས་བེད་སྤྱོད་བྱས་ནས་ཁོ་ཚོ་ངོ་ལོག་རྒྱག་ཡས་དེ་ལུགས་ཀྱི་རང་བཞིན་ལྡན་པའི་གི་གནས་སྟངས་ཆགས་བསྡད་ཀྱི་འདུག་ར་ཡིན་དུས་ཙམ་པ་ད་ཨ་ཁར་ཐུག་བཤད་པ་ཡིན་ན་རྒྱ་ནག་ཁོ་རང་ཚོ་གི་ག་ཚད་ཀྱི་ཁྲིམས་སྲོལ། དམ་པོ་ཆེ་བྱའི་སྦྱོར་བ་འདི་ཁོ་རང་ཚོ་རང་གི་གཅིག་དམར་ཤོག་གི་རིང་ལུགས་སྦྱོར་བ་འདི་སྲ་བརྟན་ཉར་ཡ་རེད་ད་ནང་བཞིན་དབང་ཆ་གཅིག་སྡུད་ཀྱི་ཨ་ནི་གཅིག་སྲིད་འཛིན་ཞི་ཅིན་ཕིང་ཁོ་རང་ཡིན་པའི་ཁོ་རང་གི་གཅིག་དབང་ཆ་འདི་ཨ་ནི་གཅིག་བརྟན་པོ་ཉར་ཡ་དེ་འདི་གཅིག་མ་གཏོགས་མི་མང་གི་ཆེད་དུ་ཁོང་ཚོས་བསམ་བློ་བཏང་ཡ་འདི་ཧ་ཅང་ཁག་པོ་ཆགས་བསྡད་ཀྱི་འདུག། ལའོ། ད་ཐེངས་འདི་ཉེ་བའི་ཆར་ལ་རྒན་གྱིས་མཁྱེན་གྱི་རེད་རྒྱ་ནག་ནང་ལོགས་ལ་ཆ་མཚོན་པ་ཡིན་ན་གཅིག་རྒྱ་ནག་གཞུང་དང་ལྟ་སྤྱོད་མི་མཐུན་པའི་གི་ད་མི་སྒེར་ཡིན་ནའི་ཚོགས་སྡེ་ག་འདྲས་ཡིན་ནའི་གཅིག་གནས་ཚུལ་གཅིག་ཡོངས་གྲགས་བྱས་པ་ཡིན་ན། འདི་ལམ་སེང་གཅིག་ད་དེང་སང་དྲ་རྒྱ་གི་དུས་ཚོད་ཡིན་དུས་དྲ་རྒྱ་ནས་མར་བཏོན་ཡས་དང་བརླག་འགྲོ་ཡས་ལྷག་པར་དུ་ཉེ་བའི་ཆར་ལ་ད་ཕེང་ཤུའེ་རྒྱ་ནག་གི་གཅིག Tennis རྩེད་འགྲན་སྐད་གྲགས་ཚ་བོ་གཅིག་གི་དེ་འདྲས་གནས་ཚུལ་ད་རྒྱ་ནག་གཞུང་གི་ལས་བྱེད་གཅིག་ལ་སྐྱོན་བརྗོད་བྱས་པའི་གི་གནས་ཚུལ་འདི།

བཀག་སྡོམ་གྱི་ཚད་ཀྱི་ཐོག་ཞུགས་ཆགས་འདུག་ལ། ཡིན་དུས་ཙམ་པ་འཛམ་གླིང་ནང་ལོགས་ནས་གནས་ཚུལ་བཀག་སྡོམ་བྱས་ཆེ་ཤོས་ཅིག་ཡང་རྒྱ་ནག་ཆགས་བསྡད་ཡོད་རེད། རྒྱལ་སྤྱིའི་ནང་ལོགས་བརྩི་སྲུང་བྱས་ནས་དྲ་རྒྱའི་གི་རང་དབང་ཐོག་ལ་ཨ་ནི་ཅིག་སྡུག་ཤོས་ཅིག་ད་གཅིག་ལོ་གསུམ་བསྟུད་མ་ཨ་ནི་རྒྱ་ནག་སླེབས་ཡོད་རེད། ད་ནང་བཞིན་གྱི་ཅིག་རྒྱལ་སྤྱིའི་གི་ནང་ལོགས་ནས་རྒྱ་ནག་ལ་ལྟ་ཡ་དེ་ད་གཅིག་ལོ་རེ་ནས་ལོ་རེ་བཞིན་ཨ་ནི་དོགས་པ་ཤུགས་ཆེ་རུ་འགྲོ་ཡ་འབྱོར་བ། དཔེར་ན་ཆ་མཚོན་པ་ཡིན་ན་ཨ་ནི་རྒྱ་ནག་གི་དྲ་རྒྱའི་གི་བྱ་འགུལ། སྤེལ་ནས། ཨ་ནི་གཅིག་ཨ་རི་རེད་ད་ནང་བཞིན་ཡོ་རོབ་ནང་ལོགས་རེད། དེ་འདྲའི་ནང་ལོགས་ལ་ཨ་ནི་གསང་བའི་གནས་ཚུལ་མང་པོ་ཞིག་རྐུ་འཁྱེར་བྱས་བསྡད་ཡ་རེད། ད་ནང་བཞིན་གྱི་ཉེ་ཆར་འདྲ་པོ་ཆ་མཚོན་པ་ཡིན་ན་ཨ་རི་ནང་ལོགས་ལ་ཨ་ནི་རྒྱ་ནག་གི་ལྒང་ཕུག་གི་ཨ་ནི་སོ་ཉུལ་གྱི་ཨ་ནི། ཧ་ལོ་འཕྲུལ་ཆས་བཏང་ཡ་དེ་འདྲས་ཅིག་བྱེད་དུས་ཙམ་པ་མི་ཚང་པོ་ལོག་ཅིག་རང་བཞིན་གྱི་རྒྱ་ནག་གི་ག་རེ་ལྐོག་གཡོ་རྒྱབ་ཡོད་མེད་ནས་ཡིད་ཆེས་མ་སླེབས་ཡ་རེད་ཅིག་དམིགས་བསལ་གྱི་ད་ཅིག་ཁོ་རང་རྒྱ་ནག་གི་ཅིག།

ལས་འགུལ་ག་འདྲ་ཅིག་བྱས་པ་ཡིན་ནའི་འདི་དང་འབྲེལ་བའི་རེད་པ་ལམ་སང་དེ་ག་ལ་དེང་སང་འདྲ་པོ་ཆ་མཚོན་ན་ཞིབ་འཇུག་བྱས་ཏེ་ཨ་ནི་མདོ་སྟོད་ངོས་ཡ་རེད་ད་ནང་བཞིན་གྱི་དཀའ་ངལ་ག་རེ་འདུག་བལྟས་ཏེ་ཨ་རྒྱ་གར་ནང་ལོགས་ཆ་མཚོན་པ་ཡིན་ན་རྒྱ་ནག་གི་མཉེན་ཆས་ཉིས་བརྒྱ་ལྷག་ཅིག་ཨ་ནི་བཀག་སྡོམ་བྱས་ཡོད་པ་རེད་པ་དེ་གའི་ཅིག་བྱེད་དུས་ཙམ་པ་རྒྱ་ནག་རྒྱ་གར་གྱི་གཞུང་གིས་ཨ་ཅིག་མཉེན་ཆས་དེ་གའི་ལ་ཞིག་ཞིབ་འཇུག་མཐིལ་ཕྱིན་པ་བྱས་ཡོད་རེད་པ། དེ་མིན་པའི་ཨ་ནི་རྒྱ་གར་གྱི་བྱས་པ་ནང་བཞིན་གྱི་ད་ཅིག་ཨ་རི་རེད་ད་ནང་བཞིན་གྱི་རྒྱལ་ཁབ་མང་པོ་ཅིག་གི་རྒྱ་ནག་གི་ཅ་དངོས་རེད་རྒྱ་ནག་གི་དམིགས་བསལ་གྱི་ད་ཅིག་ཚན་རྩལ་གྱི་འཕྲུལ་རིག་དེ་འདྲས་ལ་བཀག་སྡོམ་བྱེད་ཡ་དེ་མང་མང་འགྲོ་འདུག་བསམ་གྱི་འདུག་ར་ད་ཨ་རི་ནང་ལོགས་ལ་ཡིན་ནའི་རེད་ཡོ་རོབ་ནང་ནས་ཧྭ་ཝེ་འདྲ་པོ་ཆ་མཚོན་པ་ཡིན་ན་ད་དེང་སང་ཡིད་ཆེས་བྱེད་ཡས་རེད་ད་ནང་བཞིན་གྱི་ཁྲོམ་རའི་ནང་ལོགས་ཆ་མཚོན་པ་ཡིན་ན་ཤུགས་ཅིག་མར་ཆག་བསྡད་ཡོད་རེད་པ་དེ་འདྲ་ཡིན་དུས་ཙམ་པ་ཕྱོགས་ཡོངས་ནས་ད་ཅིག་རྒྱལ་སྤྱིའི་གི་རྒྱ་ནག་ལ་ལྟ་སྟངས་འདི།

དེ་ཡིན་པས་ནི་རང་བཞིན་གྱིས་ངས་དེ་འདྲའི་ཚབས་ཆེན་པོ་བྱས་པས་ནི་མི་མང་གི་སེམས་ནང་ནང་རང་བཞིན་གྱིས་རྨ་ཁ་བཟོ་དུས་ཙམ་པ་གཞུང་ལ་ཡིད་ཆེས་བྱས་ཏེ་དེ་འདྲའི་ཉུང་དུ་འགྲོ་དུས་ཙམ་པ་རྒྱ་ནག་ཁོ་རང་ཚོ་མི་མང་གཅིག་པོ་མ་རེད་རྒྱལ་སྤྱིའི་ནང་ནང་ལ་ཡིན་པས་ནི་ཅིག་དོ་སྣང་བྱེད་ཅིག་རྒྱ་ནག་ལ་ནི་མཉམ་འབྲེལ་བྱས་ཏེ་ཉུང་ཉུང་ཞེ་པོ་ཅིག་འགྲོ་གི་ཡོད་ར་ད་དྲ་རྒྱའི་ཁྲིམས་སྒྲིག་ཉིས་སྟོང་བཅུ་བདུན་འདིའི་ནང་ནང་ལ་དེ་བཞིན་མ་ཞིག་བཏབ་ཡོད་པས་ན་ཅིག་རྒྱལ་སྤྱིའི་ཁྲོམ་ར་སུ་ཡིན་པས་ནི་རྒྱ་ནག་ནང་འཛུལ་དུས་ཙམ་པ་ཨ་ནི་གནས་ཚུལ་ཕར་ཚུར་སྤྲད་ཡས་རེད་ད་ག་ནང་བཞིན་གྱི་རྒྱ་ནག་གི་ཨ་ནི་ནང་ལོགས་ཁྲོམ་ར་བཙུགས་དགོས་ཡོད་པ་ཡིན་ན་ཨ་ནི་རྒྱ་ནག་གི་གནས་ཚུལ་ག་དུས་ཁྱེར་ཤོག་ལབ་ན་སྤྲད་ཆོག་ཆོག་ཨ་ནི་ཁོ་རང་ཚོ་གི་ད་ཅིག་ཨ་ང་ཚོ་དབྱིན་སྐད་ཐོག་ན་ཞུས་ན server ཞིག་ལ་ད་གནས་ཚུལ་བཞག་སའི་བསྟི་གནས་ཆེ་ར local server འདི་ཚོ་ཆ་མཚོན་པ་ཡིན་པས་ན་ཨ་ནི་ཨ་ལི་བཱ་བཱ་རེད་ད་ག་ནང་བཞིན Tencent རེད་འདི་ལ་ཡིན་གཅིག་མིན་གཅིག་མཁོ་སྤྲོད་བྱ་དགོས་འདུག་ཨ་དེ་འདི་ཚོ་ཕ་དེ་གི་གཅིག་ཕྱོགས་ཡོངས་ནས་བསམ་བློ་བཏང་པ་ཡིན་པས་ན་རྒྱ་ནག་ནང་ལོགས་ལ་ཨ་ད་ཅིག་ཁག་པོ་ཞེ་པོ་ཅིག་ཆགས་བསྡད་ཡོད་ར་ཁག་པོ་ཆགས་དུས་ཙམ་པ་ནི་ཁོ་རང་ཚོ་གི་ངོས་ནས་ད་ཅིག་རང་བཞིན་གྱི་ཡར་རྒྱས་བཏང་བྱས་ཨ་ནི་ཅིག་བཅོས་སྒྲིག་མ་བྱས་པ་ཡིན་པས་ན་འདི་གིས་མ་འོངས་པ་ལ་ཨ་ནི་ཅིག་རྒྱ་ནག་ལ་གནོད་ཆེན་པོ་ཞེ་པོ་ཅིག་སྐྱེལ་གྱི་རེད་བསམ་གྱི་འདུག་ར་དེའི་དུས་ཙམ་པ་རྒྱ་ནག་ཡར་རྒྱས་གལ་སྲིད་འགྲོ་དགོས་ཡོད་པས་ན་མི་དམངས་ཀྱི་བསམ་བློའི་རང་དབང་རེད་ད་ག་ནང་བཞིན་གྱི་མི་དམངས་ཀྱི་ཨ་ནེ་གཅིག་འགྲོ་འདུག་སྤྱོད་གསུམ་ལ་གཅིག་ཚོད་འཛིན་བྱས་ཏེ་ཉུང་དུ་བཏང་བྱས་དེ་གཅིག་གུ་ཡངས་པོ་བཞག་པ་ཡིན་པས་ན་ད་རྒྱ་ནག་གི་གཅིག་སྒྲོམ་གཞི་ཡིན་པས་ནས་ག་རེ་ཡིན་པས་ནས་གཅིག་ཏག་ཏག་ཆགས་ཐུབ་ན་མ་གཏོགས་ག་ཚད་ཀྱི་དམ་པོ་བཟོས་པ་ཡིན་པས་ན་རྒྱ་ནག་གི་བཅོས་སྒྲིག་བྱས་ནས་ཨ་མི་དམངས་ཀྱི་སེམས་ནང་ནང་ལ་རྨ་ཁ་དེ་ཤུགས་ཆེ་རུ་འགྲོ་སོ་གི་བ་འདི་འདྲ་འགྲོ་བཞིན་ངས་ནམ་རྒྱུན་ནས་མཐོང་བསྡད་ཀྱི་ཡོད་རང། ལགས་འོང་ཨ་ནི་ད་རེས་དུས་ཚོད་རྐྱེན་པས་ལེ་ཚན་འདི་ད་ག་མཇུག་སྒྲིལ་ཞུ་རྒྱུ་ཡིན་ཨ་ནི་ད་རེས་ལེ་ཚན་འདིའི་ནང། ད་ལྟ་ང་ཚོའི་ཉམས་ཞིབ་པས་ཀྱིས་བོད་ནང་ལོགས་ལ་དྲ་ལམ་ཆ་འཕྲིན་དོ་དམ་གྱི་ཁྲིམས་སྲོལ་གཏན་འབེབས་བྱས་པའི་རྐྱེན་གྱིས་བོད་མིའི་བདེ་འཇགས་ལ་ཧ་ལས་པའི་ཉེན་ཁ་ཆེན་པོ་བཟོས་ཡོད་པའི་ཀྱི་གནས་ཚུལ་སྐོར་གླེང་སློང་ཞུས་པ་འདི་ཡིན། ཨ་ནི་གསན་མཁན་རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་གནང་མ་མཇལ་བར་བདེ་བར་བཞུགས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་མ་བསྒྲིལ་བའི་གོང་གོང་དུ་གསན་པའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གིས་བོད་ནང་དམ་དྲག་གི་སྲིད་བྱུས་འོག་བོད་མི་གཞོན་སྐྱེས་ཚོར་ལས་ཀའི་གོ་སྐབས་མེད་སྟབས་དམག་ཞབས་ཁོངས་སུ་འཛུལ་ཞུགས་བྱེད་དགོས་སུ་འགྱུར་གྱི་ཡོད་པའི་གནས་ཚུལ་དང། ཡང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཚོགས་པས་ཡུ་རོབ་སྤྱི་མཐུན་ལ་རྒྱ་ནག་མཉམ་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་གྲོས་མོལ་གནང་རྒྱུ་མཚམས་འཇོག་གནང་དགོས་ཞེས་འབོད་སྐུལ་ཞུས་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན་ལས་རིམ་འདི་བཀོད་སྒྲིག་གནང་མཁན་འཆི་མེད་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན། གསན་མཁན་རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང།